བདག་སྐྱེ་འགོག་པའི་ཐལ་བཟློག་དེ་བཤད་པའི་སྐབས་རེད། ནས་དབུ་མ་ཚིག་གསལ་གྱི་བདག་སྐྱེ་འགོག་པའི་ཐལ་བཟློག་དེ་བཤད་འོང་དུས། སྤྱིར་བཏང། དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་རྩ་བ་ཤེས་རབ་ཀྱི། མཐའ་བཞི་སྐྱེ་འགོག་གི་རིགས་པ་དེ་ལ་བདག་ལས་མ་ཡིན་གཞན་ལས་མིན་གཉིས་ལས་མ་ཡིན་རྒྱུ་མེད་མིན་དངོས་པོ་གང་དག་གང་ན་ཡང་སྐྱེ་བ་ནམ་ཡང་ཡོད་མ་ཡིན་ཟེར་རྒྱུ་དེའི་རིགས་པ་དེ་ཕ། སྟོན་འོང་དུས་ནི་གང་ཞིག་གིས་བདག་ལས་སྐྱེ་བ་མེད་པར་རྟགས་མ་གྲུབ་གང་ཞིག་གིས་ནི་གཞན་ལས་སྐྱེ་བ་མེད་པར་རྟགས་མ་གྲུབ་གང་ཞིག་གིས་གཉི་ག་ལས་སྐྱེ་བ་མེད་པར་རྟགས་མ་གྲུབ་ཟེར་ནས་ད་དེ་འདྲ་བྱས་ནས། མཐའ་བཞི་སྐྱེ་འགོག་གི་རིགས་པ་གི་མཐའ་བཞི་པོ་རེ་རེ་བཞིན་དུ་ཁས་ལེན་བསྡད་མཁན་གྱི་དངོས་སྨྲ་བ་མང་པོ་ཅིག་ཡོད་དགོས་རེད་བ། དེ་ནས་དེའི་དགོངས་པ་དེ་འགྲེལ་ཡོང་དུས་སློབ་དཔོན་སངས་རྒྱས་བསྐྱངས་ཀྱིས། དབུ་མ་ཐལ་འགྱུར་གྱི་དགོངས་པ་ལྟར་དུ་འགྲེལ་ཡོང་གི་ཡོད། ད་ཐལ་འགྱུར་གྱི་དགོངས་པ་དང། ཐལ་འགྱུར། འདིའི་རང་རྒྱུད་ཀྱི་དགོངས་པ་གཉིས་པོ་དེ་མི་འདྲ་ས་གཙོ་བོ་ངོ་མ་དེ་ནི། དོན་དམ་གཏན་འབེབས་ཀྱི་སྐབས་སུ་དེ་ནི་འཛིན་པ་ཟེར་ན་འདྲ། དོན་དམ་གཏན་ལ་འབེབས་པའི་རིགས་པ་དེ་ལ་བརྟེན་ནས་དེ་ནི། ཁས་ལེན་ཡོད་མེད་དེ་ལ་བརྟེན་ནས་དེ་ནི་སོ་སོར་གྱེས་འགྲོ་གི་ཡོད་རེད་བ། དེའི་རྒྱུ་མཚན་གྱིས་སློབ་དཔོན་སངས་རྒྱས་བསྐྱངས་ཀྱིས། ད་ལྟ། རྩ་བ་ཤེས་རབ་ཀྱི་དགོངས་དོན་དེ་དབུ་མ་ཐལ་འགྱུར་པས་འདོད་པ་ལྟར་དུ་བྱས་ནས་བཀྲལ་ཡོང་གི་ཡོད་རེད་དེ་དེ་ནི་སློབ་དཔོན་ལེགས་ལྡན་འབྱེད་ཀྱིས་ད་ཤེས་རབ་སྒྲོན་མེའི་ནང་ལ་འགྲིག་གི་མི་འདུག་བྱས་ནས་ད་གནོད་པ་མང་པོ་ཅིག་བརྗོད་དེ་ལ་སློབ་དཔོན་ཟླ་བ་གྲགས་པས་ལན་བརྒྱབ་བཞག་པ་དེ་ལ་ཐལ་བཟློག་ཟེར་ནས་ད་སློབ་དཔོན་ལེགས་ལྡན་འབྱེད་ཀྱིས་སངས་རྒྱས་བསྐྱངས་ལ་འཕེན་པའི་ཐལ་བ་དེ་ནི་ཕྱིར་བཟློག་པར་བྱེད་པས་ན་ཐལ་བཟློག་ཟེར་ཆོག་གི་ཡོད་རེད།

དཔལ་མགོན་འཕགས་པ་ཀླུ་སྒྲུབ་རེད་བ་ཁོང་གི་རྩ་བ་ཤེས་རབ་ཀྱི་ནང་ལོགས་ལ་རྟེན་ཅིང་འབྲེལ་བར་འབྱུང་བ་གྱི་ནང་དོན་དེ་ག་རེ་གཅིག་གི་སྒོ་ནས་བསྟན་གྱི་ཡོད་རེད་ཟེར་འོང་དུས་ད་འགག་པ་མེད་པ་སྐྱེ་མེད་པ་ཆད་པ་མེད་པ་རྟག་མེད་པ་འོང་བ་མེད་པ་འགྲོ་མེད་པ་ཐ་དད་དོན་མིན་དོན་གཅིག་མིན་ཟེར་ནས་སྤྲོས་པའི་མཐའ་བརྒྱད་དང་བྲལ་བའི་སྒོ་ནས་བསྟན་གྱི་ཡོད་རེད། འདི་འདྲ་ཅིག་གི་དེ་ནི་ཁྱད་པར་དུ་འཕགས་པར་གྱུར་པ་དེ་བསྟན་པར་བཞེད་ནས་སྐྱེ་བ་བཀག་པས་འགག་པ་ལ་སོགས་པར་དགག་སླ་བར་དགོངས་ཤིང། དེའི་ནང་ནས་ཀྱང་དེ་ནས་ཐོག་མར་བཤད་ཡོང་དུས་ད་རྩ་ཚིག་མགོ་ལ། སྤྲོས་པའི་མཐའ་བརྒྱད་དང་བྲལ་བ་ཅིག་བཤད་དེ་ནས་རབ་བྱེད་དང་པོ་དེ་གའི་ད་སྐྱེ་བ་འགག་པ་བྱས་ནས་བཤད་ཡོང་གི་ཡོད་རེད་བ་དེ་ག་རེ་བྱས་ནས་བཤད་པ་རེད་ཟེར་ན་སྐྱེ་བ་བཀག་པས་འགག་པ་ལ་སོགས་པར་དགག་སླ་བར་དགོངས་ཡོང་དུས་འདིའི་སོགས་ཁོངས་ནང་ལ་སྤྲོས་པའི་མཐའ་བརྒྱད་ཀྱི་ནང་ནས་ད་ལྷག་མ་བདུན་པོ་དེ་གཟིགས་ཡོད་རེད། འགག་པ་ལ་སོགས་པའི་ལྷག་མ་བདུན་པོ་དེ་སྐྱེ་བ་བཀག་བཞག་ན་ལས་སླ་མོ་ཡོད་རེད། ད་སྐྱེ་བ་མེད་ཚར་ནས་བཟུང་སྟེ་འགག་པ་ཡང་མ་གྲུབ་པ་ཅིག་དེའི་ནང་བཞིན་དུ་ནི་འགྲོ་བ་དང་འོང་བ་ལ་སོགས་པ་ཡང་མ་གྲུབ་པར་གཏན་ལ་འབེབས་ཐུབ་ཀྱི་ཡོད་རེད། དགོངས་ཤིང། ཐོག་མར་སྐྱེ་བ་དགག་པར་རྩོམ་པར་མཛད་དོ། སྐྱེ་བ་ཡང་གཞན་གྱིས་བརྟགས་པ་ན་བདག་གམ་གཞན་ནམ་གཉིས་ཀའམ་རྒྱུ་མེད་པ་ཞིག་ལས་རྟོག་གྲང་ན། སྤྱིར་བཏང་གི་སྐྱེ་བ་ཟེར་རྒྱུ་དེ། བརྟགས་ཤིང་དཔྱད་པ་མ་བྱས་ནས་ང་ཚོ་གིས་ད་སྐྱེ་བ་ཁས་ལེན་འོང་དུས་ནས་དཔེར་ན། མྱུ་གུ་འདྲ་བོ་ཡིན་ན་ས་བོན་ལས་སྐྱེས་སོང་བ་རེད་ཟེར་ཡང་འདྲ་བོ་ཅིག་དང་ཕྲུ་གུ་ཕ་མ་ལས་སྐྱེས་སོང་བ་རེད་ཙམ་དེ་ཙམ་གྱིས་མ་གཏོགས་དེ་ལས་ལྷག་པའི་བདག་ལས་སྐྱེ་བ་དང་གཞན་ལས་སྐྱེ་བ་ཟེར་ནས་བཤད་གི་མ་རེད། རེད་དེ་གྲུབ་མཐའ་ལ་ཞུགས་བསྡད་མཁན་གྱི་གང་ཟག་ཐམས་ཅད་ཀྱིས་རང་རང་གི་དེ་ནས་རིགས་པས་བརྟགས་ཤིང་དཔྱད་ནས་གྲུབ་མཐའ་ཅིག་འཇོག་ཡོང་གི་ཡོད་རེད་དེ་འཇོག་ཡོང་དུས་དེ་ནས་སྐྱེ་བ་དེ་ལ་ཡང་ད་བཤད་ཚུལ་མི་འདྲ་བ་བཞི་ཆགས་གི་ཡོད་རེད། དེ་གཞན་གྱིས་བརྟགས་པ་ན་གཟིགས་མདངས་ཅན་དངོས་སྨྲ་བ་རྣམས་ཀྱིས་བརྟགས་འོང་དུས། གྲངས་ཅན་པ་རྣམས་ཀྱིས་ད་དངོས་པོ་ཐམས་ཅད་སྐྱེས་འོང་དུས་རང་གི་བདག་ཉིད་ལས་སྐྱེ་གི་རེད་ཡོད་པ་ལས་སྐྱེ་གི་རེད་མ་གཏོགས་མེད་པ་སྐྱེ་ཐུབ་གི་མ་རེད་མེད་པ་སྐྱེས་ན་དེ་ནས་རི་བོང་གི་རྭ་ཡང་སྐྱེ་བར་ཐལ་བའི་ཐལ་བ་འབྱུང་འགྲོ་གི་རེད་དེ་ཡོད་པ་སྐྱེ་དགོས་ཀྱི་རེད། དཔེར་ན། བུམ་པ་དེ་དེ་ནས་འཇིམ་པའི་དུས་ན་བུམ་པ་ཡོད་དེ་ཡོད་རེད་ཡོད་པ་དེ་ཚོ་སྐྱེ་དགོས་ཀྱི་རེད་མ་གཏོགས་མེད་པ་སྐྱེས་འགྲོ་གི་མ་རེད་ཟེར་བ་དེ་འདྲ་ཞིག་ནས་བཤད་ཡོང་གི་རེད་བདག་གམ།

རྒྱུ་མེད་ལས་སྐྱེ་བ་དེ་ད་མུ་སྟེགས་རྒྱང་འཕེན་པ་རྣམས་ཀྱིས་ད་རྒྱུ་མེད་ངོ་བོ་ཉིད་ལས་བྱུང་བ་ཞེས་ནས་བཤད་ཡོང་འདུག་པ། འོ་དེ་ལ་སོགས་པ་ལས་རྟོག་གྲང་ན། ཐམས་ཅད་དུ་འཐད་པ་མ་ཡིན་ནོ་སྙམ་དུ་ངེས་པར་མཛད་ནས་བཤད་པ་ད་གང་ཁས་ལེན་བྱས་ན་ཡང་དོན་དཔྱོད་རིགས་པ་གིས་བརྟག་ཞིབ་བྱས་ཡོང་དུས་ནི། ད་བདག་སྐྱེ་དང་གཉིས་ཀ་ལས་སྐྱེ་བ་དང་རྒྱུ་མེད་ལས་སྐྱེ་བ་དག་མི་འཐད་པ་བཤད་མི་དགོས་པ་རེད་དེ་ཐ་སྙད་རིགས་པ་གིས་ཡང་བཀག་ཐུབ་ཀྱི་རེད། རེད་དེ། དེ་ནས་གཞན་ལས་སྐྱེ་བ་དེ་བཞག་ཆོག་གི་འདུག་དཔེར་ན་ས་བོན་དང་མྱུ་གུ་གཉིས་པོ་དེ་ཕན་ཚུན་གཞན་རེད་གཅིག་ལས་སྐྱེ་བ་དེ་ལ་གཞན་ལས་སྐྱེ་བ་དེ་བཞག་ཆོག་གི་འདུག་པ་ཟེར་ན་དེ་ཡང་དོན་དཔྱོད་རིགས་པའི་ངོ་ལ་ནི། བདག་ལས་སྐྱེ་བ་མ་ཚད་ཀྱི་གཞན་ལས་སྐྱེ་བ་ཡང་བཀག་ཐུབ་ཀྱི་རེད་དེའི་རྒྱུ་མཚན་གྱིས་གང་ལ་དེ་ནི་འཐད་ཀྱི་མ་རེད་ཟེར་དེ་དང་པོ། སློབ་དཔོན། ཀླུ་སྒྲུབ་ཀྱིས་ངེས་པར་མཛད་ནས་དེ་ནས་དེ་ལ་རྩ་བ་ཤེས་རབ་ཀྱི་ནང་ལོ། ད་དང་པོ། མཐའ་བཞི་སྐྱེ་འགོག་དེ་ཞེས་བྱ་བ་ཅི་རེད་ཟེར་གྱི། བདག་ལས་མ་ཡིན་གཞན་ལས་མིན་ནོ་གཉིས་ལས་མ་ཡིན་རྒྱུ་མེད་མིན་དངོས་པོ་གང་དག་གང་ན་ཡང་སྐྱེ་བ་ནམ་ཡང་ཡོད་མ་ཡིན་ཟེར་འོང་དུས་ད་དངོས་པོ་གང་དག་ཟེར་རྒྱུ་དེ་གི་ད་རྩོད་གཞི་ཆོས་ཅན་བཟུང་གི་ཡོད་རེད་བ་དངོས་པོ་གང་དག་འམ་དངོས་པོ་རྣམས་ཆོས་ཅན། གང་ན་ཡང་སྐྱེ་བ་ནམ་ཡང་ཡོད་པ་མ་ཡིན་ཟེར་འོང་དུས་དེ་ནི་བསྒྲུབ་བྱའི་ཆོས་བསྟན་གི་ཡོད་རེད། གཏན་ཚིགས་དེ་ལ་བདག་དང་གཞན་དང་གཉིས་ཀ་དང་རྒྱུ་མེད་གཉིས་ཀ་ལས་མ་ཡིན་རྒྱུ་མེད་ལས་ཀྱང་དེ་ནི་མི་སྐྱེ་བའི་ཕྱིར་ཟེར་འོང་དུས་མཐའ་བཞི་སྐྱེ་འགོག་གི་རིགས་པ་ངོ་མ་དེ་དེ་རེད་ད། དེ་འདྲའི་གི་རིགས་པ་དེ་བཀོད་ཡོང་དུས་མཐའ་བཞི་སྐྱེ་འགོག་གི་རིགས་པ་དེ་ལ། དངོས་སྨྲ་བ་བདག་ལས་སྐྱེ་བར་འདོད་པ་དང་གཞན་ལས་སྐྱེ་བར་འདོད་པ་དང་གཉིས་ཀ་ལས་སྐྱེ་བར་འདོད་པ་དང་རྒྱུ་མེད་ལས་སྐྱེ་བར་འདོད་པ་བཞི་པོ་དེ་གི་རྟགས་མ་གྲུབ་ཟེར་ལན་བརྒྱབ་པ་འདྲ་གི་ཡོད་རེད། འདྲ་གི་ཡོད་རེད་དེ་རྟགས་མ་གྲུབ་ཚུལ་ག་རེ་རེད་ཟེར་འོང་དུས་གྲངས་ཅན་པ་རྣམས་ཀི་མཐའ་བཞི་ལས་མི་སྐྱེ་བར་རྟགས་མ་གྲུབ་སྟེ་བདག་ལས་སྐྱེ་བའི་ཕྱིར་ཟེར་ཡ་འདྲ་བོ་རང། དེ་ནང་བཞིན་ནང་པའི་དངོས་སྨྲ་བ་རྣམས་ཀྱིས། མཐའ་བཞི་ལས་མི་སྐྱེ་བར་རྟགས་མ་གྲུབ་སྟེ་གཞན་ལས་སྐྱེ་བའི་ཕྱིར་ཟེར་ཡ་དང། དེ་ནང་བཞིན་དེ་ནས་གཅེར་བུ་པ་རྣམས་ཀྱིས་གཉིས་ཀ་ལས་སྐྱེ་བའི་ཕྱིར་དང་མུ་སྟེགས་དེ་ནས་རྒྱང་འཕེན་པ་རྣམས་ཀྱིས་རྒྱུ་མེད་ལས་སྐྱེ་བའི་ཕྱིར་ཟེར་ནས་ད་མདོར་ན་ཁོ་རང་ཚོ་གིས་དེ་ནས་བདག་དང་གཞན་དང་གཉིས་ཀ་དང་རྒྱུ་མེད་ལས་སྐྱེ་བ་མེད་པའི་ཕྱིར་ཟེར་རྒྱུ་གི་གཏན་ཚིགས་དེ་གྲུབ་གི་མི་འདུག་ཞེས་ནས་མཐའ་བཞི་སྐྱེ་འགོག་གི་རིགས་པ་དེ་ཁས་ལེན་གྱི་ཡོད་མ་རེད། དེ་འདྲ་བྱས་ནས་སྐྱེ་བ་ནམ་ཡང་ཡོད་མ་ཡིན་ཞེས་ནས་བསྒྲུབས་ཡོང་དུས། ལན་དེ་རྒྱག་དགོས་ཀྱི་འདུག་དེ་ལ་གང་དག་ཅེས་བྱ་བའི་སྒྲ་ནི་བརྟེན་པའི་ཚིག་སྟེ་སུ་དག་ཅེས་བྱ་བའི་སྒྲའི་རྣམ་གྲངས་སོ། དཔེར་ན་ཅོག་ཙེའི་སྟེང་ན་བུམ་པ་ཡོད་ཅེས་བྱ་ན་བརྟེན་པ་དེ་བུམ་པ་རེད་རྟེན་དེ་ཅོག་ཙེ་རེད། དེ་འདྲ་བོ་ཟེར་གི་འདིའི་སྟེང་ནས་ཡང་གོ་བ་ལེན་འོང་དུས་དངོས་པོ་གང་དག་ཟེར་བ་དེ་བརྟེན་པ་བུམ་པ་ལྟ་བུ་ཅིག་ལ་གོ་བ་ལེན་དགོས་ཀྱི་ཡོད་རེད་ཟེར་གི་ཡོད་གང་དག་ཅེས་བྱ་བའི་སྒྲ་ནི་བསྟན་པའི་ཚིག་སྟེ། སུ་དག་ཅེས་བྱ་བའི་སྒྲའི་རྣམ་གྲངས་སོ་ཟེར་ནམ་རྒྱུན་ང་ཚོ་གིས་སྤྱི་སྒྲ་དེ་ངོས་འཛིན་འོང་དུས་སུ་ནི་གང་ཟག་གང་ཀུན་ལའོ་ཟེར་སུ་སྒྲ་དེ་གང་ཟག་ལ་མ་གཏོགས་འཇུག་གི་མ་རེད་ཟེར་ནས་ནམ་རྒྱུན་འདི་ག་རེ་བ་ལེགས་བཤད་ལྗོན་དབང་ནང་གསུང་གི་ཡོད་པ་ཡིན་ན་ཡང་དེ་ངེས་པ་མི་འདུག་གཞུང་རྙིང་པ་མང་པོ་ནང་ལོགས་ལ་སུ་ཟེར་བ་དེ་གང་དང་ནང་དོན་གཅིག་བྱས་ནས་བཤད་ཡོང་གི་འདུག་འདིའི་སྐབས་སུ་ཡང་དེ་རེད། དེ་ནང་བཞིན་ད་ཁམས་སྐད་མང་པོ་ནང་ལ་ཡང་དེ་ནས་དཔེར་ན་གང་རེད་ཟེར་ཡོང་དུས་སུ་རེད་ཟེར་བཞིན་ནས། ཁ་སྐད་ལ་ཡང་བཤད་ཡོང་གི་འདུག་ཨོ་དེ་འདྲ་བ་བྱས་ནས་གནས་སྐབས་ཀྱི་སུ་དག་ཟེར་བ་དེ་ཡིན་རྒྱུ་གང་དག་ཟེར་བ་གྱི་ནང་དོན་ནས་མ་གཏོགས་གང་ཟག་སུ་རེད་ཟེར་བ་འདྲ་བོ་དེ་ནས་གོ་དགོས་ཀྱི་ཡོད་མ་རེད། སུ་དག་ཅེས་བྱ་བའི་སྒྲའི་རྣམ་གྲངས་སོ་ཟེར་ད་ནི་གཞུང་ངེས་ཤེས་སྒྲོན་མེའི་ནང་ལ་ཡང་དེ་ནས་མི་སྟོང་བུམ་པའི་ཕ་རོལ་ན་བདེན་པར་གྲུབ་རྒྱུ་གཞན་སུ་ཞིག་ཟེར་བ་འདྲ་བོ་ཨོ་དེ་འདྲའི་གི་སྟེང་ནས་སུ་ཟེར་བ་དེའང་གང་ཟེར་བ་དང་ནང་དོན་གཅིག་པ་བྱས་ནས་བཤད་ཡོང་གི་འདུག་དངོས་པོ་གང་དག་གམ་དངོས་པོ་སུ་དག་ཟེར་བ་དེ་དཔེར་ན་ཅོག་ཙེའི་སྟེང་ན་ཡོད་པའི་བུམ་པ་ལྟ་བུ་བརྟེན་པའི་སྒང་དུ་བྱས་ནས་གོ་བ་ལེན་དགོས་ཀྱི་རེད་རྟེན་དང་བརྟེན་པ་གཉིས་ཀྱི་ནང་ནས་བརྟེན་པ་དེ་གོ་བ་ལེན་གང་ན་ཡང་ཞེས་བྱ་བའི་སྒྲ་ནི་རྟེན་གྱི་ཚིག་སྟེ། བུམ་པ་དེ་གང་ན་ཡོད་རེད་ཟེར་བྱས་ན་བུམ་པ་དེ་ཅོག་ཙེའི་སྟེང་ན་ཡོད་རེད་ཟེར་ཡང་དུས་རྟེན་དང་བརྟེན་པའི་གི་དེའི་ན་སྒྲ་དེ་གི་རྟེན་གནས་ཀྱི་སྒྲ་སྟོན་ཡོང་གི་འདུག་དེ་འདྲ་བོ་བྱས་ནས་དཔེར་ན། དངོས་པོ་གང་དག་གང་ན་སྐྱེ་གི་རེད་ཟེར་ཡང་དུས་དེ་གང་ན་ཟེར་རྒྱུ་དེ་རྟེན་གཞི་ལ་གོ་བ་ལེན་དགོས་ཀྱི་ཡོད་རེད་ཟེར་གི་རྟེན་གྱི་ཚིག་སྟེ། འགའ་ཞིག་ན་ཡང་ཞེས་བྱ་བའི་སྒྲའི་རྣམ་གྲངས་སོ་ཟེར་དང་འགའ་ཞིག་ན་ཡང་ཟེར་ཡང་དུས། ཡུལ། འགའ་ཞིག་ན་ཡང། དེ་ལ་གོ་བ་ལེན་ཆོག་གོ། ནམ་ཡང་ཟེར་རྒྱུ་དེ་དུས་ཚོད་ལ་གོ་བ་ལེན་དགོས། ད་ཡུལ་དང་དུས་གཉིས་པོ་སྦྱར་འོང་དུས་འགའ་ཞིག་དེ་ཡུལ་ལ་གོ་བ་ལེན། དེ་ནས་ནམ་ཡང་ཟེར་རྒྱུ་དེ་དུས་ཚོད་ལ་གོ་བ་ལེན། དཔེར་ན། བུམ་པ་དེ་ཅོག་ཙེའི་སྟེང་ན་དུས་ནམ་ཞིག་ན་ཡོད་ཅེས་པ་ལྟ་བུ། འོ་དེའི་སྟེང་ནས་གོ་བ་ལེན་བཞག་ན་དེ་ནི། དངོས་པོ་ཐམས་ཅད་གང་ན་དེ་ནི། ནམ་ཡང་དེ་ནི་སྐྱེ་བ་ཡོད་མ་རེད་ཟེར་འོང་དུས་ནམ་ཡང་ཟེར་རྒྱུ་དེ་དུས་ཚོད་ལ་གོ་བ་ལེན་དགོས་ཀྱི་ཡོད་རེད། གཞར་ཡང་ཞེས་བྱ་བའི་ཐ་ཚིག་གོ་ཟེར་གྱི་ཡོད་རེད། ཞེས་བྱ་བའི་ཐ་ཚིག་གོ། དེའི་ཕྱིར་བདག་ལས་དངོས་པོ་གང་དག་གང་ན་ཡང་སྐྱེ་བ་ནམ་ཡང་ཡོད་པ་མ་ཡིན་ནོ་ཞེས་སྦྱར་བར་བྱའོ། ད་ལྟའི་གྲངས་ཅན་པ་གིས་བདག་དང་གཞན་དང་གཉིས་ཀ་དང་རྒྱུ་མེད་ལས་སྐྱེ་བ་མེད་པའི་ཕྱིར་ཞེས་པ་དེ་ལ་རྟགས་མ་གྲུབ་བདག་ལས་སྐྱེ་གི་ཡོད་ཟེར་ཞིང་ལན་རྒྱབ་གི་རེད། བདག་ལས་སྐྱེ་གི་ཡོད་ཟེར་ལན་རྒྱབ་འོང་དུས་དེ་ལ་དེ་ནི་བདག་ལས་སྐྱེ་བ་འགོག་བྱེད་ཀྱི་རིགས་པ་བསྟན་དགོས། བསྟན་འོང་དུས་དངོས་པོ་གང་དག་ཆོས་ཅན། དེ་ནི་གང་ན་ཡང། བདག་ལས་ནམ་ཡང་སྐྱེ་བ་ཡོད་པ་མ་ཡིན་ཏེ་ཟེར་བ་དེ་འདྲ་བྱས་ནས་ཕར་འགོག་དགོས་ཀྱི་ཡོད་རེད་ཟེར་གི་རེད། བདག་ལས་དངོས་པོ་གང་དག་གང་ན་ཡང་སྐྱེ་བ་ནམ་ཡང་ཡོད་པ་མ་ཡིན་ཞེས་སྦྱར་བར་བྱའོ། དེ་བཞིན་དུ་དམ་བཅའ་བ་གསུམ་པོ་ལ་ཡང་སྦྱར་བར་བྱའོ་ཟེར་ད་དེ་བཞིན་དུ་དེ་ནི་གཞན་སྐྱེས་འདོད་མཁན་གྱིས་དངོས་པོ་རྣམས་གཞན་ལས་སྐྱེ་བར་འདོད་པ་དང། དེ་ནས་ཡང་གཉིས་ཀ་ལས་སྐྱེ་བར་འདོད་པ་དང་རྒྱུ་མེད་ལས་སྐྱེ་བར་འདོད་པའི་དམ་བཅའ་བཞི་པོ་དེ་ལ་ཡང་དེ་ནི་དངོས་པོ་གང་དག་གང་ན་ཡང་ནམ་ཡང་དེ་ནི་གཞན་ལས་སྐྱེ་བ་མེད་དེ་ཞེས་པ་ལྟ་བུ་དང་ནམ་ཡང་དེ་ནི་གཉིས་ཀ་ལས་སྐྱེ་བ་མེད་དེ་ནམ་ཡང་དེ་ནི་རྒྱུ་མེད་ལས་སྐྱེ་བ་མེད་དེ་བྱས་ནས་ཆ་ཚང་ལ་ཡང་ཁོ་རང་ཚོའི་གི་ད་གཏན་ཚིགས་ཀྱི་ཟུར་བཞི་པོ་དེ་ལ་ལྡོག་ཕྱོགས་ཀྱི་དམ་བཅའ་བཞི་ཡོད་རེད་དེ་འགོག་བྱེད་ཆ་ཚང་ལ་ཡང་དེ་འདྲ་བྱས་ནས་དུས་ཚོད་རྟེན་དང་བརྟེན་པ་དེ་ཚོ་སྦྱར་ཆོག་གི་ཡོད་རེད་ཟེར་གི་ཡོད་རེད། སྦྱར་བར་བྱའོ། གལ་ཏེ་བདག་ལས་སྐྱེ་བ་མ་ཡིན་པ་ཉིད་དོ་ཞེས་བྱ་བར་ངེས་པར་བཟུང་ན་གཞན་ལས་སྐྱེའོ་ཞེས་མི་འདོད་པ་ཉིད་དུ་འགྱུར་བ་མ་ཡིན་ནམ་ཞེ་ན་མ་ཡིན་ཏེ། ད་འདི་དཔེར་ན་དགག་བྱ་འགོག་ཡོང་དུས་དགག་བྱ་དེ་མེད་པར་དགག་ཚུལ་གཅིག་དང་དགག་བྱ་དེ་མ་ཡིན་པར་དགག་ཚུལ་རིགས་རྣམ་པ་གཉིས་ཡོད་རེད་པ།

ཡིན་ན་ཡང་གཞན་ལས་སྐྱེ་གི་རེད་ཅེས་པ་ལྟ་བུའོ། བདག་ལས་སྐྱེ་བ་མེད་ཟེར་འོང་དུས་མཐའ་གཅིག་ཏུ་བདག་ལས་སྐྱེ་གི་མ་རེད་ཟེར་ཐག་བཅད་པ་མ་གཏོགས་དེའི་ཤུགས་ལ་འདི་ལས་སྐྱེ་གི་རེད་ཟེར་བ་ལྟ་བུའི་དེ་འདྲའི་ནང་དོན་སླེབས་གི་ཡོད་མ་རེད་དེའི་རྒྱུ་མཚན་གྱིས་དེ་ནས། འདིའི་སྐབས་སུ་བདག་ལས་སྐྱེ་བ་མ་ཡིན་པ་ཉིད་དོ་ཟེར་ནས་བདག་ལས་སྐྱེ་གི་མ་རེད་ཟེར་ནས་བདག་ལས་སྐྱེ་བར་འདོད་པ་ལ་འགོག་བྱེད་ཀྱི་རིགས་པ་དེ་བསྟན་ཡོང་དུས་ཟེར་གི་རེད། དེ་འདྲའི་གི་དེ་ནས་འགོག་བྱེད་ཀྱི་རིགས་པ་བསྟན་པ་དེ་མི་འཐད་པར་ཐལ།

མེད་པར་དགག་པར་བརྗོད་པར་འདོད་པའི་ཕྱིར་དང་ཟེར་གྱི་འདུག། འདིའི་སྐབས་སུ་བདག་ལས་སྐྱེ་བ་མེད་ཟེར་རྒྱུ་དེ། དགག་བྱ་བདག་ལས་སྐྱེ་བ་དེ་ཡོད་པར་དགག་པ་ཙམ་གཅིག་རེད་མ་གཏོགས། བདག་ལས་སྐྱེ་བ་དེ་ཡིན་པར་དགག་པ་རེད་ཟེར་ན་མ་རེད། བདག་ལས་སྐྱེ་བ་ཡིན་པ་མ་རེད་དེ་ཡིན་ན་ཡང་གཞན་ལས་སྐྱེ་བ་རེད་ཞེས་པ་ལྟ་བུའི་མ་ཡིན་དགག་གི་ནང་དོན་ཚང་གི་ཡོད་མ་རེད་དགག་བྱ་དེ་མེད་པར་དགག་པ་རེད་མ་གཏོགས་མ་ཡིན་པར་དགག་པ་མ་རེད་གཅིག་ནས་དེའི་རྒྱུ་མཚན་གྱིས་དེ་ནས་ཡང་གཞན་ལས་སྐྱེ་བ་ཁས་ལེན་མི་དགོས་པར་ཐལ་བའི་ཐལ་བ་མི་འཇུག་ཟེར་གྱི་ཡོད་རེད་ད། མེད་པར་དགག་པར་བརྗོད་པར་འདོད་པའི་ཕྱིར་དང་ཞེས་རྒྱུ་མཚན་གཅིག་དེ་རེད།

དེའི་རྒྱུ་མཚན་གྱིས་དེ་ནི་གཞན་ལས་སྐྱེ་བ་ཡང་འགོག་པར་འགྱུར་བའི་ཕྱིར་རོ་གསུངས་ཤིང་དེའི་རྒྱུ་མཚན་གྱིས་ཀྱང་དེ་ནི་གཞན་ལས་སྐྱེ་བ་ཁས་ལེན་དགོས་པར་ཐལ་བའི་ཐལ་བ་འཇུག་གི་མེད། ཞེས་གསུངས་ཤིང། འཐད་པ་གང་གིས་བདག་ལས་སྐྱེ་བར་མི་འགྱུར་བ་དེ་ནི་ད་འཐད་པ་ཟེར་འོང་དུས་འདིའི་སྐབས་སུ་བདག་ལས་སྐྱེ་བ་མེད་པའི་གི་ད་ཁྱབ་པ་སྒྲུབ་བྱེད་ཀྱི་རིགས་པ་དེ་ལ་འཐད་པ་སྒྲུབ་པའི་རིགས་པ་ཟེར་གི་རེད་སྤྱིར་བཏང་གི་རིགས་པ་བཞིའི་ནང་ནས་དེ་ནི་བྱ་བ་བྱེད་པའི་རིགས་པ་ལྟོས་པའི་རིགས་པ་ཆོས་ཉིད་ཀྱི་རིགས་པ་འཐད་པ་སྒྲུབ་པའི་རིགས་པ་ཟེར་འོང་དུས་འཐད་པ་སྒྲུབ་པའི་རིགས་པ་དེ་གི་གཙོ་བོ་སྔ་མ་གསུམ་པོ་དེ་གི་ཁྱབ་པ་སྒྲུབ་བྱེད་ཀྱི་རིགས་པ་དེ་ལ་ཟེར་གི་ཡོད། ད་བདག་ལས་སྐྱེ་བ་མེད་པ་ལ་རྒྱུ་མཚན་ག་རེ་བཀོད་དགོས་ཡོད་རེད་ཟེར་ཡོང་དུས་བདག་ལས་སྐྱེ་བ་ཡོད་སོང་ན་དེ་ནི་སྐྱེ་བ་དོན་མེད་དང་ཐུག་མེད་དུ་ཐལ་འགྲོ་གི་རེད་ཟེར་ནས་ཐལ་བ་འོག་ནས་བརྗོད་ཡོང་གི་འདུག་དེ་ཡིན་དུས་འཐད་པ་གང་གིས་ད་རིགས་པ་གང་གི་སྒོ་ནས་བདག་ལས་སྐྱེ་བར་མི་འགྱུར་བ་དེ་ནི་ད་རིགས་པ་གང་གི་སྒོ་ནས་བདག་ལས་སྐྱེ་བར་མི་འགྱུར་བའི་རིགས་པ་བརྗོད་དུ་ཡོད་དེ། དེའི་རིགས་པ་དེ་ནི་དེ་ལས་འབྱུང་ན་ཡོན་ཏན་འགའ་ཡང་ཡོད་མ་ཡིན་སྐྱེས་པར་གྱུར་པ་སླར་ཡང་སྐྱེ་བར་རིགས་པའང་མ་ཡིན་ཉིད། སྐྱེས་པར་གྱུར་པ་སླར་ཡང་སྐྱེ་བར་འགྱུར་ན་ནི། མྱུ་གུ་ལ་སོགས། རྣམས་ཀྱི་སྐྱེ་བ། འདིར་རྙེད་མི་འགྱུར་ཅིང་ས་བོན་སྲིད་མཐར་ཐུག་པར་རབ་ཏུ་སྐྱེ་བ་ཉིད་དུ་འགྱུར་ཟེར་ནས་ད་དབུ་མ་འཇུག་པའི་སྐབས་སུ། མྱུ་གུ་ལས་མྱུ་གུ་སྐྱེ་མྱུ་གུ་ལས་མྱུ་གུ་སྐྱེ་ནས་མྱུ་གུ་སྲིད་མཐར་ཐུག་པར་སྐྱེ་བར་ཐལ་བ་དང། དེ་ནས་ས་བོན། མར་ཁོ་འདི་ས་བོན་ལས་ས་བོན་སྐྱེ་ནས་ས་བོན་སྲིད་མཐར་ཐུག་པར་སྐྱེ་བར་ཐལ་བ་དང། དེ་ནས་མྱུ་གུ་ནམ་ཡང་སྐྱེ་བའི་གོ་སྐབས་མི་རྙེད་པར་ཐལ་བ་ཟེར་ནས་ཐལ་བ་མང་པོ་ཅིག་བརྗོད་བསྡད་ཀྱི་ཡོད་པ་འོ་དེ་ཚོ་ཟེར་གྱི་ཡོད་རེད་དེ་ཡིན་དུས་དེ་ནས་ཞེས་བྱ་བ་ལ་སོགས་པ། དབུ་མ་འཇུག་པ་ལ་སོགས་པའི་སྒོ་ནས་ངེས་པར་བྱའོ། བདག་ལས་སྐྱེ་བཞག་ན། བདག་ལས་སྐྱེས་ཟེར་ཡོང་དུས་བདག་ཟེར་ཡོང་དུས་དངོས་པོ་དཔེར་ན་བུམ་པ་བུམ་པ་ལས་སྐྱེས་ཟེར་དགོས་རེད་བུམ་པ་བུམ་པ་ལས་སྐྱེ་དགོས་ན་དང་པོ་སྐྱེ་ས་གི་བུམ་པ་དེ་གྲུབ་དགོས་རེད་བུམ་པ་གྲུབ་ཚར་ན་སྐྱེ་བ་ལ་དགོས་པ་མི་འདུག་ག་རེ་ཟེར་ན་ཁོ་གྲུབ་ཚར་བ་རེད་ཟེར་ཡོད་པ་ལ་ཡང་སྐྱེ་སྐྱེ་བ་ལ་དགོས་པ་ཡོད་མ་རེད་ཟེར་གནད་འགག་གཙོ་བོ་དེ་ཐུག་བསྡད་ཡོད་རེད། གལ་སྲིད་ཡོད་ཀྱང་སྐྱེ་དགོས་ན་དཔེར་ན་ས་བོན་ནས་མྱུ་གུ་སྐྱེ་དགོས་ན་དེ་ནས་ས་བོན་ཁོ་རང་ཡོད་ཀྱང་སྐྱེ་དགོས་པའི་རྒྱུ་མཚན་གྱིས་ས་བོན་ནས་ས་བོན་སྐྱེ།

འཛིན་པ་མི་འཇུག་པའི་རྒྱུ་མཚན་གྱིས་དེ་ནི་རང་རང་ལ་དམ་བཅའ་ཡོད་ཟེར་ས་འགྲོ་གི་ཡོད་མ་རེད་དམ་བཅའ་ཟེར་རྒྱུ་དེ་འཛིན་པ་ཅིག་ལ་གོ་བ་ལེན་གི་ཡོད་འདིའི་སྐབས་སུ་དཔེར་ན་དངོས་པོ་རྣམས་བདག་ལས་སྐྱེ་བ་མེད་དེ་ཞེས་ཚིག་གིས་ལབ་བསྡད་ཀྱི་ཡོད་ན་ཡང་ཞེ་ཞིག་ལ་དངོས་པོ་རྣམས་བདག་ལས་སྐྱེ་བ་ཡོད་མ་རེད་ད་བསམ་བསམ་འདྲ་བོ་དེ་ཡོད་མ་རེད་ཟེར་གྱི་ཡོད་རེད་དངོས་པོ་ཐམས་ཅད་བདག་ལས་སྐྱེ་བར་འཛིན་པའི་འཛིན་པ་དེ་ཞིག་སོང་བ་ཙམ་གཅིག་གི་སྟེང་ནས་གོ་བ་ལེན་དགོས་གི་རེད།

གཉིས་ནི་ཤིན་ཏུ་ཐལ་བར་འགྱུར་བའི་ཕྱིར་ཟེར་ཡོང་དུས་གལ་སྲིད་དེ་དག་གི་བདག་ཉིད་དུ་ཡོད་བཞིན་དུ་ད་རུང་སྐྱེ་དགོས་ན། སྐྱེ་བ་དོན་མེད་པ་ཉིད་དུ་འགྱུར་ཞེས་ཟེར་དུས་སྐྱེ་མི་དགོས་པར་ཐལ། མི་དགོས་པའི་ཕྱིར་ཟེར་གྱི་ཡོད། སྐྱེ་མི་དགོས་པར་རྟགས་མ་གྲུབ་བདག་གི་བདག་ཉིད་དུ་ཡོད་ན་ཡང་སྐྱེ་དགོས་ཟེར་བཞག་ན། ཡོད་ན་ཡང་སྐྱེ་དགོས་ན་ཤིན་ཏུ་ཐལ་བར་འགྱུར་བའི་ཕྱིར་རེད། ཤིན་ཏུ་ཐལ་བ་ག་རེ་བབ་ཀྱི་རེད་ཟེར་ཡོང་དུས་སྐྱེ་བ་ཐུག་མེད་དུ་ཐལ་འགྲོ་གི་རེད་ཟེར་གྱི་ཡོད། ས་བོན་ལས་ས་བོན་སྐྱེ་ས་བོན་ལས་ས་བོན་སྐྱེ་ནས་སྐྱེ་བ་ཐུག་མེད་དུ་ཐལ་བ་དེ་ལ་དེ་ནི་ཤིན་ཏུ་ཐལ་བ་ཟེར་བ་དེ་འདྲ་བྱས་ནས། རྒྱུ་མཚན་རྣམ་པ་གཉིས་ཀྱི་སྒོ་ནས་ཕ་རོལ་པོ་ལ

འདི་ལ་ཁ་ཅིག་གིས་དང་འདི་ཁ་ཅིག་གིས་ཟེར་རྒྱུ་དེ་སློབ་དཔོན་ལེགས་ལྡན་འབྱེད་ཀྱིས་དེ་ནས་ཤེས་རབ་སྒྲོན་མེའི་ནང་ལོགས་ལ་བཀག་བཞག་པ་རེད། དེ་ནི་རིགས་པ་མ་ཡིན་ཏེ་ཟེར་འོང་དུས་སློབ་དཔོན་སངས་རྒྱས་བསྐྱངས་ཀྱིས་ཕྱི་རོལ་མུ་སྟེགས་གྲངས་ཅན་པའི་བདག་ལས་སྐྱེ་བར་འདོད་པ་འགོག་བྱེད་ཀྱི་རིགས་པ་དེ་ལ་དེ་ནས་དེ་དག་གི་སྐྱེ་བ་དོན་མེད་པ་ཉིད་དུ་འགྱུར་བའི་ཕྱིར་དང་ཤིན་ཏུ་ཐལ་བར་འགྱུར་བའི་ཕྱིར་ཟེར་རྒྱུ་གི་གཏན་ཚིགས་བརྗོད་བཞག་རྒྱུ་དེ་འགྲིག་གི་མི་འདུག་ཟེར་གྱི་རེད། ག་རེ་ཟེར་ན་དེའི་སྐབས་སུ་སློབ་དཔོན་སངས་རྒྱས་བསྐྱངས་ཁོ་རང་གིས་དམ་བཅའ་གཅིག་བཟུང་ནས་བདག་ལས་སྐྱེ་བ་མེད་པ་དེ་རང་གི་ཕྱོགས་སུ་བཟུང་དེ་ལ་སྒྲུབ་བྱེད་ཀྱི་རིགས་པ་བརྗོད་མི་འདུག་ཟེར། དེ་ལ་སྒྲུབ་བྱེད་ཀྱི་རིགས་པ་མ་བརྗོད་ཡོང་དུས་དེ་ནས་གཏན་ཚིགས་དང་དཔེ་མ་བརྗོད་པའི་ཕྱིར་དང་ཟེར་གྱི་འདུག་གཏན་ཚིགས་དང་དཔེ་མ་བརྗོད་པའི་ཕྱིར་ཟེར་རྒྱུ་དེ་དེ་ནི་རང་རྒྱུད་ཀྱི་གཏན་ཚིགས་དང་དཔེ་མ་བརྗོད་པའི་ཕྱིར་ཟེར་ནས་གཙོ་བོ་དེ་ལ་དེ་ནས་བཤད་ཡོང་གི། གཞན་གྱིས་སྨྲས་པའི་ཉེས་པ་མ་བསལ་བའི་ཕྱིར། གཞན་གྱིས་སྨྲས་པའི་ཉེས་པ་དེ་ཕྱི་རོལ་མུ་སྟེགས་དང། གྲངས་ཅན་པ་རྣམས་ལ་དངོས་པོ་རྣམས་དེ་ནི་བདག་ལས་སྐྱེ་བ་མེད་པར་ཐལ་ཏེ། དེ་དག་གི་དེ་ནི་སྐྱེ་བ་དོན་མེད་པ་ཉིད་དུ་འགྱུར་བའི་ཕྱིར་དང། ཤིན་ཏུ་ཐལ་བར་འགྱུར་བའི་ཕྱིར་རོ་ཞེས་པའི་སྐབས་སུ་དེ་དག་གི་ཟེར་ཡོང་དུས་རང་གི་བདག་ཉིད་དུ་ཡོད་པ་དེ་ཚོ་ཡང་བསྐྱར་སྐྱེ་དགོས་ཀྱི་མ་རེད། སྐྱེ་དགོས་ན་ཤིན་ཏུ་ཐལ་འགྲོ་གི་རེད་ཞེས་པའི་སྐབས་ན། གྲངས་ཅན་པས་ལན་ག་རེ་རྒྱག་གི་རེད་ཟེར་ཡོང་དུས་རང་གི་བདག་ཉིད་དུ་ཡོད་པ་སླར་ཡང་མི་སྐྱེ་ཟེར་རྒྱུ་དེ་རྒྱུ་ཡི་བདག་ཉིད་དུ་ཡོད་པ་ལ་ཟེར་གྱི་ཡོད་དམ་འབྲས་བུའི་བདག་ཉིད་དུ་ཡོད་པ་ལ་ཟེར་གྱི་ཡོད། རྒྱུའི་བདག་ཉིད་དུ་འདིའི་འབྲས་བུའི་བདག་ཉིད་དུ་ཡོད་པ་དེ་ཡང་བསྐྱར་སྐྱེ་མི་དགོས་པར་ཐལ་ཟེར་ན་ནི་གྲུབ་ཟིན་བསྒྲུབ་པ་རེད་ཁྱོད་རང་གིས་དེ་ནས་སྒྲུབ་བྱེད་བཀོད་པ་དོན་མེད་དུ་ཐལ་འགྲོ་གི་འདུག་གལ་ཏེ་རྒྱུ་ཡི་བདག་ཉིད་དུ་ཡོད་པའི་ཕྱིར་ཡང་བསྐྱར་མི་སྐྱེ་བར་ཐལ་ཟེར་གྱི་ཡོད་ན་ནི་ཁྱབ་ལོག་འདྲ་རྒྱུ་ཡི་བདག་ཉིད་དུ་ཡོད་ན་ཡང་བསྐྱར་སྐྱེ་དགོས་པས་ཁྱབ་དཔེར་ན་དེ་ནས་འཇིམ་པའི་དུས་ན་ཡོད་པའི་བུམ་པ་བཞིན་ད་འཇིམ་པའི་དུས་ན་རྒྱུ་འཇིམ་པའི་དུས་ན་ཡོད་པའི་བུམ་པ་དེ་རྒྱུ་ཡི་བདག་ཉིད་དུ་ཡོད་པའི་རྒྱུ་མཚན་གྱིས་ངེས་པར་ན་སྐྱེ་དགོས་ཀྱི་ཡོད་བྱས་ནས་ཨོ་དེ་འདྲ་བྱས་ནས་ད་གཞན་གྱིས་སྨྲས་པའི་གི་ཉེས་པའམ་སྐྱོན་དེ།

ད་ཕྱིར་ཏེ་ཟེར་བྱུང་ན་གོ་བདེ་གི་འདུག་ག་རེ་ཟེར་ན་འདིའི་ཕྱི་མ་དེ་ཚོ་ད་ལྟ་སྒྲུབ་བྱེད་སྔ་མ་དེ་ཁས་མ་ལེན་ན་ཐལ་བར་འགྱུར་བའི་ཚིག་ཡིན་པའམ། སྐྱོན་དང་བཅས་པའི་ཚིག་ཡིན་པ་ཟེར་ན་ཡང་འདྲ་གླགས་ཡོད་པའི་ཚིག་ཡིན་པ་རྟགས་མ་གྲུབ་ཟེར་ན་གླགས་ཡོད་པའི་ཚིག་ཡིན་པའི་ཕྱིར་དེའམ་གླགས་ཡོད་པའི་ཚིག་ཡིན་པར་ཐལ་ཟེར་ནས་དེ་ལ་སྒྲུབ་བྱེད་བཀོད་དགོས་ཡོད། ག་འདྲས་རེད་ཟེར་ན་སྐབས་ཀྱི་དོན་ལས་བཟློག་པས་བསྒྲུབ་པར་བྱ་བ་དང་དེའི་ཆོས་བཟློག་པའི་དོན་མངོན་པའི་ཕྱིར་རོ་ཟེར་ཡོད་ད་སྐབས་ཀྱི་དོན་ལས་བཟློག་པ་ཟེར་ཡོང་དུས་དངོས་པོ་རྣམས་བདག་ལས་སྐྱེ་བ་མེད་པ་དང་སྐྱེ་བ་དོན་མེད་དུ་ཐལ་བ་དང་ཐུག་མེད་དུ་ཐལ་བ་གསུམ་པོ་དེ་སྐབས་ཀྱི་དོན་རེད། དེས་ནི་བཟློག་བཞག་ན་དངོས་པོ་ཐམས་ཅད་ནི་བདག་ལས་སྐྱེ་བ་མེད་པ་ལས་བཟློག་པ་སྟེ་བདག་གཞན་ལས་སྐྱེ་བ། སྐྱེ་བ་དོན་མེད་དུ་ཐལ་བ་བཟློག་པ་སྟེ་སྐྱེ་བ་འབྲས་བུ་དང་བཅས་པ། ཐུག་མེད་དུ་ཐལ་བ་ལྡོག་ཕྱོགས་ཏེ་སྐྱེ་བ་དེ་ནི་ཐུག་པ་དང་བཅས་པ་ཨོ་དེ་ནི་ལྡོག་ཕྱོགས་དེ་ཚོ་ལ་ཐལ་འགྲོ་གི་འདུག། དེ་དུས་འདིར་སློབ་དཔོན།

གཅིག་ནི་དེ་ནས་དངོས་པོ་ཐམས་ཅད་གཞན་ནས་སྐྱེ་བ་ཁས་ལེན་དགོས་ཀྱི་འདུག་རྒྱུ་མཚན་གང་རེད་ཟེར་ན་ཁྱོད་དངོས་པོ་ཐམས་ཅད་བདག་ལས་སྐྱེ་བ་མེད་ཅེས་པའི་གི་ཚིག་གི་ཤུགས་ལ་གཞན་ལས་སྐྱེ་བ་ཡོད་པ་དེ་འདི་ནས་འཕེན་ཡོང་གི་འདུག་གཅིག་ནི་དེ་རེད། གཉིས་ནི་སྐྱེ་བ་འབྲས་བུ་དང་འདིའི་སྐྱེ་བ་དོན་མེད་དུ་འགྱུར་བའི་ཕྱིར་དང་ཟེར་རྒྱུ་དེ་གི་དེ་ནས་སྐྱེ་བ་འབྲས་བུ་དང་བཅས་པ་དེ་འཕེན་ཡོང་གི་འདུག་སྐྱེ་བ་ཐུག་པ་མེད་པར་ཐལ་ཟེར་རྒྱུ་དེ་གི་སྐྱེ་བ་ཐུག་པ་དང་བཅས་པ་དེ་འཕེན་ཡོང་གི་འདུག་དེའི་རྒྱུ་མཚན་གྱིས་རྟགས་གསུམ་པོ་དེ་ཁྱོད་རང་ཁས་ལེན་དགོས་ཐུག་གི་འདུག་ཟེར་གི་འགྱུར་བའི་ཕྱིར། འདོད་ཟེར་ན་ནི་འགྲིག་གི་མ་རེད་གྲུབ་པའི་མཐའ་དང་འགལ་བར་འགྱུར་རོ་ཟེར་ད་འདི། ཤེས་རབ་སྒྲོན་མ་ཁོ་རང་ནང་ལ་མཛད་པའི་མཐའ་དང་འགལ་བར་འགྱུར་རོ་ཟེར་གི་འདུག་མཛད་པའི་མཐའ་ཟེར་ན་ད་དབུ་མ་ཐལ་འགྱུར་པ་ཟེར་ན་འདྲ་སངས་རྒྱས་བསྐྱངས་ཁོ་རང་གི་གྲུབ་མཐའི་དབང་དུ་བྱས་སོང་ན་དངོས་པོ་ཐམས་ཅད་གཞན་སྐྱེ་ཡིན་པར་ཡང་ཁས་ལེན་གི་མ་རེད། བདག་ལས་དེ་ནས་བདག་ཉིད་སྐྱེས་ན་སྐྱེ་བ་འབྲས་བུ་དང་བཅས་པ་ཡིན་པ་དེའང་ཁས་ལེན་གི་མ་རེད་སྐྱེ་བ་ཐུག་པ་དང་བཅས་པ་ཡིན་པ་དེའང་ཁས་ལེན་གི་མ་རེད། དེ་ཡིན་དུས་རང་རང་གི་གྲུབ་མཐའ་དང་འགལ་བར་འགྱུར་རོ་ཞེས་ནས་དེ་འདྲ་བྱས་ནས་སྐྱོན། དང་པོ། གཏན་ཚིགས་དང་དཔེ་མ་བརྗོད་པའི་ཕྱིར་དང་གཞན་གྱིས་སྨྲས་པའི་ཉེས་པ་མ་བསལ་བའི་ཕྱིར་དང། དེ་ནས་གླགས་ཡོད་པའི་ཚིག་ཡིན་པའི་ཕྱིར་ཟེར་ནས་སྐྱོན་གསུམ་བརྗོད། གླགས་ཡིན་པའི་ཚིག་གླགས་ཡོད་པའི་ཚིག་ཟེར་ན་འདྲ་སྐྱོན་དང་བཅས་པའི་ཚིག་ཡིན་པར་རྟགས་མ་གྲུབ་ཟེར་ན་དེའི་སྒྲུབ་བྱེད་དེ་ལ་སྐབས་ཀྱི་དོན་ལས་བཟློག་པས་བསྒྲུབ་པར་བྱ་བ་དང་དེའི་ཆོས་བཟློག་པའི་དོན་མངོན་པའི་ཕྱིར་དང། དེས་ན་དེ་ནི་དངོས་པོ་རྣམས་གཞན་ལས་སྐྱེ་བར་འགྱུར་བ་དང་སྐྱེ་བ་འབྲས་བུ་དང་བཅས་པ་ཉིད་དུ་འགྱུར་བ་དང་སྐྱེ་བ་ཐུག་པ་ཡོད་པར་འགྱུར་བའི་ཕྱིར་ཟེར་ནས་དེ་ལ་རྒྱུ་མཚན་རྣམ་པ་གཉིས་ཀྱི་སྒོ་ནས་སྐྱོན་བརྗོད་ཅེས་བྱ་བ། དེ་ལ་ད་སློབ་དཔོན་འདི་ནས་ཟླ་བ་གྲགས་པས་ལན་བརྒྱབ་གི་ཡོད་རེད། སྐྱོན་འདི་དག་ཐམས་ཅད་ནི་རིགས་པ་མ་ཡིན་པར་ཁོ་བོ་ཅག་གིས་མཐོང་ངོ་ཟེར་གི་ད་ལེགས་ལྡན་གྱིས་ཁྱོད་རང་གི་སངས་རྒྱས་བསྐྱངས་ཀྱི། གྲངས་ཅན་པ་འགོག་པའི་རིགས་པ་དེ་ལ་བརྗོད་པའི་སྐྱོན་དེ་དག་ཐམས་ཅད་རིགས་པ་དང་རྒྱུ་མཚན་དང་ལྡན་པ་མ་ཡིན་པ་དེ་དེ་ནས་ལེགས་ལྡན་གྱིས་ག་རེ་ཟེར་ཟླ་བ་གྲགས་པ་ཁོང་གིས་ཧ་གོ་གི་འདུག་ཟེར་གི་མཐོང་ངོ། ག་འདྲས་མཐོང་གི་འདུག་ཟེར་ན་དེ་ལ་རེ་ཞིག་གཏན་ཚིགས་དང་དཔེ་མ་བརྗོད་པའི་ཕྱིར་དང་ཞེས་གང་སྨྲས་པ་དེ་ནི་མི་རིགས་སོ་ཟེར་གི་ཡོད་རེད། དེ་རྣམས་ནི་དེ་ནས་སྐྱོན་སྔ་མ་གསུམ་གྱི་ནང་ནས་དང་པོ་གཏན་ཚིགས་དང་དཔེ་མ་བརྗོད་པའི་ཕྱིར་ཟེར་རྒྱུ་དེ་རྟགས་མ་གྲུབ་བོ་ཟེར་གྱི། ཅིའི་ཕྱིར་ཞེ་ན་ཟེར་གི་འདུག་ག་རེ་བྱས་ནས་རྟགས་མ་གྲུབ་པ་རེད་ཟེར་ན། གང་གི་ཕྱིར་བདག་ལས་ཞེས་བྱ་བ་ནི་ཡོད་པ་རྒྱུ་ཉིད་སྐྱེའོ་ཞེས་སྨྲས་པ་ཡིན་ལ། ད་འདིའི་སྐབས་སུ། གྲངས་ཅན་པ་རྣམས་ཀྱི་བདག་ལས་སྐྱེ་ཞེས་པའི་ནང་དོན་དེ་ཡོད་པ་ལས་སྐྱེ་ཞེས་པའི་ནང་དོན་དེ་རེད་ཟེར་གྱི། དཔེར་ན། བུམ་པ་དེ་ཡོད་པ་ལས་སྐྱེ་ཟེར་རྒྱུ་དེ་བུམ་པ་དེ་བདག་ཉིད་ལས་བདག་ཉིད་སྐྱེ་ཞེས་པའི་ནང་དོན་གོ་བ་དེ་འདྲ་ཅིག་གོ་བ་ལེན་དགོས་ཀྱི་རེད། དེའི་དུས་རྒྱུ་འཇིམ་པའི་དུས་ན་བུམ་པ་ཨེ་ཡོད་ཟེར་ན་ཡོད་ཟེར་གི་མེད་ན་སྐྱེ་ཐུབ་གི་མ་རེད་ཡོད་པ་སྐྱེ་དགོས་གི་རེད་ཟེར་ཁོ་རང་ཚོ་ཁས་ལེན་རེད་བ། དེ་ན་འཇིམ་པའི་དུས་ན་བུམ་པ་མཐོང་བར་ཐལ་ཟེར་དུས་མཐོང་གི་མ་རེད་མངོན་པར་མ་གསལ་བའི་ཕྱིར། མངོན་པར་གསལ་དང་མ་གསལ་ཙམ་གྱི་སྟེང་ནས་ཁོ་རང་ཚོས་ད་གྲུབ་མཐའ་བཟུང་བསྡད་ཀྱི་འདུག་བ། དེའི་རྒྱུ་མཚན་གྱིས་གང་གི་ཕྱིར་བདག་ལས་ཞེས་བྱ་བ་ནི་ཡོད་པ་རྒྱུ་ཉིད་སྐྱེའོ། རྒྱུ་ཡི་བདག་ཉིད་དུ་ཡོད་པ་ཟེར་ན་ཡང་འདྲ་ཡོད་པའི་ངོ་བོར་གྱུར་པ་ཅིག་སྐྱེ་གི་རེད་ཞེས་ནས་ཁོ་རང་ཚོས་ཁས་ལེན། ད་ཡོད་པ་སྐྱེ་གི་རེད་ཞེས་ནས་ཁས་ལེན། ཡོད་པ་ནི་ཡང་སྐྱེ་བ་ལ་དགོས་པ་མ་མཐོང་ཞིང་ཟེར་དུས་གང་ཡོད་ན་ཁོ་གྲུབ་ཚར་བ་རེད་གྲུབ་ཚར་བ་དེ་ཡང་སྐྱར་སྐྱེ་དགོས་གི་མ་རེད་བ། ཡང་སྐྱེ་བ་ལ་དགོས་པ་མ་མཐོང་བ་དེ་ཚད་མས་གྲུབ་ཟིན་པ་རེད། གཅིག་དེ་རེད། གཉིས་ནི་ག་འདྲ། ཡོད་བཞིན་དུ་ད་རུང་སྐྱེ་དགོས་ཡོད་ན་ས་བོན་ལས་ས་བོན་སྐྱེ་ས་བོན་ལས་ས་བོན་སྐྱེ་ནས་དེ་ནི་ཐུག་པ་མེད་པར་སྐྱེ་བར་ཐལ་བའི་ཐལ་བ་དེ་ཡང་རིགས་པས་གྲུབ་ཡོང་གི་འདུག་བ། འོ་དེ་འདི་ཐུག་པ་མེད་པར་ཡང་མཐོང་ལ་ཟེར། དེ་ཡིན་དུས་ད་བདག་ལས་སྐྱེ་ཟེར་ཡོང་དུས་ཡོད་པ་སྐྱེ་ཟེར་བཞག་རེད་ཡོད་པ་སྐྱེ་ན་ཡང་བསྐྱར་སྐྱེ་མི་དགོས་པ་དང། གལ་སྲིད་ཡང་བསྐྱར་སྐྱེ་དགོས་ན་ཐུག་པ་མེད་པར་ཐལ་བ་དེ་གསུམ་པོ་དེ་ནང་འགལ་གཏུག་དགོས་དང། བདག་ལས་སྐྱེ་ན་གང་འགལ་གི་རེད་ཟེར་ཡོང་དུས་དེ་ནས་སྐྱེ་བ། བདག་ལས་སྐྱེས་སོང་ན་སྐྱེ་བ། སྐྱེ་བ་ལ་དགོས་པ་མེད་པར་ཐལ་བའི་ཐལ་བ་དེ་འཇུག་འགྲོ་གི་ཡོད་རེད། སྐྱེ་བ་ལ་དགོས་པ་མེད་པར་ཐལ་བའི་ཐལ་བ་དེ་ཁོ་རང་ཚོ་ཁས་ལེན་གི་ཡོད་མ་རེད་དེ་ཡིན་དུས་དེ་ནས་དངོས་པོ་རྣམས་ཆོས་ཅན་བདག་ལས་མི་སྐྱེ་བར་ཐལ། གལ་སྲིད་བདག་ལས་སྐྱེ་བའམ་ཡོད་པ་ལས་སྐྱེ་ན། དགོས་མེད་དུ་ཐལ་བའི་ཕྱིར། དགོས་མེད་དུ་ཐལ་བའི་ཕྱིར་ཡང་དེ་བདག་ལས་སྐྱེ་ནའམ་ཡོད་པ་ལས་སྐྱེ་བ་དགོས་པ་མེད་པར་ཐལ་བ་སྟེ། འདི་རེ། རྟགས་སུ་བཀོད་ནས་ཁས་བླངས་རྟགས་སུ་བཀོད་ནས་མི་འདོད་པའི་བདག་ལས་མི་སྐྱེ་བར་ཐལ་བའི་ཐལ་བ་དེ་འཕེན་གྱི་ཡོད། ཡང་ཕྱོགས་གཅིག་ནས། མགོ་མཇུག་བཟློག་ན་ཡང་འགྲིག་གི་ཡོད། དཔེར་ན་ང་ཚོ་གིས། སྒྲ་རྟག་པར་ཁས་ལེན། ཡིན་ན་ཡང། སྒྲ་བྱས་པ་ཡིན་ཟེར་འདོད་མཁན་ཞིག་ལ་སྒྲ་མ་བྱས་པར་ཐལ་རྟག་པའི་ཕྱིར་དེ་ཐལ་བ་འཕེན་ན་འགྲིག་གི་རེད།

གང་ལྟར་འདི་ནི་འདི་ནང་དངོས་སུ་ཚིག་གིས་བརྗོད་པའི་དབང་དུ་བྱས་སོང་ན། དེ་ནི་ཡོད་པ་ལ་ཡང་སྐྱེ་བ་ལ་དགོས་པ་མ་མཐོང་ཟེར་དེ་རྟགས་དང་ཚིག་ཏུ་བཀོད་པའི་དབང་དུ་བྱས་པ་རེད་དེ་དེ་འདྲའི་གང་ནས་བཀོད་ན་ཡང་འགྲིག་རྒྱུ་འགྲིག་གི་ཡོད་རེད། གལ་སྲིད། ཡོད་པའི་ཡོད་པ་ལ་ཡང་བསྐྱར་སྐྱེ་བ་ལ་དགོས་པ་མ་མཐོང་བ་རྟགས་མ་གྲུབ་ཡོད་ཀྱང་སྐྱེ་དགོས་གི་ཟེར་ན། འོ་ན་དེ་ནི་དངོས་པོ་རྣམས་ཆོས་ཅན་བདག་ལས་མི་སྐྱེ་བར་ཐལ། ཡོད་ཀྱང་སྐྱེ་ན་སྐྱེ་བ་ཐུག་མེད་དུ་ཐལ་བའི་ཕྱིར་རོ།

འདོད་ཟེར་ན་འགྲིག་གི་མ་རེད་ཁྱོད་ཀྱིས་སྐྱེས་པ་སླར་ཡང་སྐྱེ་བར་མི་འདོད་ཅིང་ཟེར་གི་འདུག་ཁྱོད་ཀྱིས་སྐྱེས་པ་སླར་ཡང་སྐྱེ་བར་མི་འདོད་ཅིང་ཟེར་གི་འདུག་ཡོད་ཟིན་པ་སྐྱེས་ཟིན་པ་དེ་ཡང་བསྐྱར་སྐྱེ་བ་ཁོ་ཚོ་ཁས་ལེན་གི་ཡོད་མ་རེད་དཔེར་ན་མངོན་པར་གསལ་ཟིན་པའི་བུམ་པ་ཡང་བསྐྱར་སྐྱེ་དགོས་ཟེར་ན་མི་དགོས་ཟེར་གི་འདུག་དཔེ་བཞག་ནས་དེ་ནས་སྐྱེས་པ་སླར་ཡང་སྐྱེ་བར་ཁྱོད་རང་གིས་ཁས་མི་ལེན་པའི་རྒྱུ་མཚན་གྱིས་ཡོད་ཀྱང་སྐྱེ་བ་འདོད་ཟེར་ན་ནི་དེ་ནི། འདོད་ལན་ཐེབས་ཀྱི་ཡོད་མ་རེད་ཁས་བླངས་ནང་འགལ་གཏུག་བཞག་ཡོད། ཐུག་པ་མེད་པར་ཡང་མི་འདོད་དོ་ཟེར་ཡོང་དུས་ཡང་བསྐྱར་སྐྱེ་ན་སྐྱེ་བ་ཐུག་མེད་དུ་ཐལ་བའི་ཐལ་བ་ནི་རིགས་པའི་སྒོ་ནས་གྲུབ་ཡོང་གི་རེད་དེ་འདོད་ཟེར་ན་འགྲིག་གི་མ་རེད་ཐུག་པ་མེད་པར་ཡང་ཁོ་ཚོ་ཁས་ལེན་གི་མ་རེད་བ་ཐེངས་མ་གཅིག་མ་གཏོགས་སྐྱེ་མི་དགོས་ཟེར་གི་རེད། རྒྱུའི་བདག་ཉིད་ལས་འབྲས་བུའི་བདག་ཉིད་དུ་མངོན་དུ་གྱུར་ཚར་བའི་རྗེས་སུ་ཡང་བསྐྱར་སྐྱེ་དགོས་རེད་ཟེར་ན་དགོས་གི་མ་རེད་ཟེར་གི་ཡོད། ཐུག་པ་མེད་པར་ཡང་མི་འདོད་དོ། དེའི་ཕྱིར་ཁྱེད་ཅག་གི་རྩོད་པ་ནི་དེའི་རྒྱུ་མཚན་གྱིས་མུ་སྟེགས་གྲངས་ཅན་པ་ཁྱེད་ཅག་གི་འདི་ནི། བདག་ཉིད་དུ་ཡོད་པའི་ཕྱིར་ན་མི་སྐྱེ་བར་ཐལ་ཟེར་རྒྱུ་དེ་ལ་དེ་ནི་རྒྱུའི་བདག་ཉིད་དུ་ཡོད་པའི་ཕྱིར་ཟེར་གྱི་ཡོད་དམ་འབྲས་བུའི་བདག་ཉིད་དུ་ཡོད་པའི་ཕྱིར་ཟེར་གྱི་ཡོད་འབྲས་བུའི་བདག་ཉིད་དུ་ཡོད་པའི་ཕྱིར་ཟེར་ན་ནི་གྲུབ་ཟིན་སྒྲུབ་པའི་གཏན་ཚིགས་རེད་རྒྱུའི་བདག་ཉིད་དུ་ཡོད་པའི་ཕྱིར་ཟེར་ན་ནི་འདི་ནི་འགལ་རྟགས་རེད་འགྲོ་གི་འདུག་ཟེར་ནས་ཚུར་རྩོད་བསྡད་རྒྱུ་དེ་ནི་འཐད་པ་དང་བྲལ་བ་དང་སྒྲུབ་བྱེད་ཀྱི་རིགས་པ་ཅི་ཡང་མི་འདུག་ཟེར་རྒྱུ་རེད་འཐད་པ་དང་བྲལ་བ་དང། རང་གི་ཁས་བླངས་དང་འགལ་བ་ཡིན་ནོ། དེས་མ་ཚད་ཁྱོད་རང་གི་ཁས་བླངས་ནང་འགལ་ཆགས་འགྲོ་གི་འདུག། རང་གི་བདག་ཉིད་དུ་ཡང་ཡོད། ཡོད་ཟེར་དུས་ནས་གྲུབ་ཚར་བ་གྲུབ་ཟིན་པ་ཡང་བསྐྱར་སྐྱེ་དགོས་ཟེར་བཞག་ན། འགྲིག་གི་མ་རེད་བ། ཡང་བསྐྱར་མི་སྐྱེ་བར་ཁས་ལེན་གི་རེད། སྐྱེས་ཟིན་པ་སླར་ཡང་མི་སྐྱེ་བ་ནི་ཁས་ལེན་གི་ཡོད་རེད། སླར་ཡང་སྐྱེ་བར་མི་འདོད་པའི་རྒྱུ་མཚན་གྱིས་དེ་གའི་ཁས་བླངས་ནང་འགལ་ཆགས་འགྲོ་གི་འདུག། གལ་སྲིད་ཡོད་ཀྱང་སྐྱེས་སོང་ན་སྐྱེ་བ་ཐུག་མེད་དུ་ཐལ་འགྲོ་གི་རེད་དེ་སྐྱེ་བ་ཐུག་མེད་ཡང་ཁས་ལེན་གི་ཡོད་མ་རེད་དེའི་རྒྱུ་མཚན་གྱིས་དེ་ནི་བདག་གི་བདག་ཉིད་བདག་ལས་སྐྱེ་བཞག་ན་དེ་ནི་བདག་ལས་སྐྱེ་དགོས་ན་ངེས་པར་ན་ཡོད་དགོས་ཀྱི་རེད་ཡོད་ན་དེ་ནི་ཡང་བསྐྱར་སྐྱེ་དགོས་པ་ཆགས་འགྲོ་གི་ཡོད་རེད་ཡང་བསྐྱར་སྐྱེ་དགོས་སོང་ན་སྐྱེ་བ་ཐུག་མེད་ཆགས་འགྲོ་གི་ཡོད་རེད་དེ་ཡང་དེ་ནི་ཁས་བླངས་ནང་འགལ་ཆགས་འགྲོ་གི་འདུག་ཁས་བླངས་ནང་འགལ་རེད་ཡིན་ནོ་ཞེས། ཕ་རོལ་པོ་བདག་ལས་སྐྱེ་བར་འདོད་པ་ལ་འདྲི་བར་བྱེད་པ་ཡིན་ཏེ། ད་བདག་ལས་སྐྱེ་བར་འདོད་པའི་གྲངས་ཅན་པ་རྣམས་ལ་དེ་འདྲའི་གི། འགལ་བ་བརྗོད་པའི་ཐལ་འགྱུར་གྱི་སྟེང་ནས་གནོད་པ་དེ་འཕེན་ཡོང་དུས། གང་ལ་གཏན་ཚིགས་དང་དཔེ་བརྗོད་པ་འབྲས་བུ་དང་བཅས་པ་གང་ལ་ཡོང་དུས་བདག་སྐྱེ། འདོད་པ་དེ་འགོག་པར་བྱེད་པ་གང་ལ། ད་འགལ་བ་བརྗོད་པའི་གཏན་ཚིགས་དང། ཁོ་རང་ཚོས་ཁས་བླངས་པའི་མངོན་པར་གསལ་བའི་བུམ་པ་ལྟ་བུའི་དཔེ་བཀོད་པ། འབྲས་བུ་ག་རེ་རེད་ཡོང་དུས་འབྲས་བུ་ལོག་རྟོག་བཟློག་ནུས་པ་ཟེར་ན་ཡང་འདྲ། དེ་འབྲས་བུ་འབྲས་བུ་དང་བཅས་པར་འགྱུར་བ་དེ་དག་ཙམ་ཞིག་གིས། བརྩད་པ་ན། ད་དེ་དག་ཙམ་ཞིག་གིས་བརྩད་པ་ན་ཞེས་ཟེར་བསམ་མོ། བརྩད་པ་ན། དེ་དག་ཙམ་ཞིག་གིས། དེ་འདྲའི་གི་འགལ་བ་བརྗོད་པའི་ཐལ་འགྱུར་གྱིས་ཕ་རོལ་པོ་ལ་ཕར་བརྩད་ཡོང་དུས། ཕ་རོལ་པོས་ཁས་ལེན་པར་མི་བྱེད་དམ། དེའི་སྐབས་སུ་དེ་ནི་གྲངས་ཅན་པ་གིས་དེ་ཁས་ལེན་གྱི་མ་རེད་པས། འདི་ནི་ལེགས་ལྡན་འབྱེད་ལ་འདྲི་གི་ཡོད་རེད་ད། ཁས་ལེན་པར་མི་བྱེད་དམ། འོན་ཏེ་ཕ་རོལ་པོ་རང་གིས་ཁས་བླངས་པ་དང་འགལ་བས་བརྩད་པས་ཀྱང་མི་ལྡོག་ན་ནི། དཔེར་ན། སྒྲ་དེ། རྟག་པ་ཡིན་ཡིན་ན་ཡང་མ་བྱས་པ་ཡིན། དེ་ནི་བྱས་པ་ཡིན་ཟེར་བ་དང། སྒྲ་དེ། དེ་ནི་བྱས་པ་ཡིན་ཡིན་ན་ཡང་མི་རྟག་པ་མིན་ཞེས་ཕན་ཚུན་གཅིག་ལ་སྒྲ་མི་རྟག་པར་ཐལ་བྱས་པའི་ཕྱིར་ཞེས་པ་ལྟ་བུ་ཡང་ན། དེ་ནི་སྒྲ་རྟག་པར། མ་བྱས་པར་ཐལ་རྟག་པའི་ཕྱིར་ཞེས་པ་ལྟ་བུའི་འགལ་བ་བརྗོད་པའི་སྒོ་ནས་ཕ་རོལ་པོ་གིས་ལོག་རྟོག་དེ་བཟློག་ཐུབ་དགོས། གལ་ཏེ་དེ་གིས་ཡང་ལོག་རྟོག་དེ་བཟློག་མ་ཐུབ་སོང་ན་ནི་ཞེས་པའི་དོན་རེད། དེ་འདྲ་བོ་ཞིག་ནི་སྐབས་འདིར་ཡང་དེ་ནི་དངོས་པོ་རྣམས་བདག་ལས་སྐྱེ་བར་ཁས་ལེན། སྐྱེ་བ་འབྲས་བུ་ཡང་མེད་པར་འདིའི་རང་གི་བདག་ཉིད་དུ་ཡོད་པ་ལ་ཡང་སྐྱེ་བ་ལ་དགོས་པ་མེད་པར་ཡང་ཁས་ལེན་གི་རེད་ཡང་སྐྱེ་གལ་སྲིད་སྐྱེས་ན་ཐུག་པ་མེད་པར་ཡང་ཁོ་ཚོ་ཁས་ལེན་གི་རེད་བ་གལ་སྲིད་སྐྱེས་སོང་ན། དེ་འདྲའི་གི་ཁས་བླངས་ནང་འགལ་གཏུགས་ནས་ད་རུང་ཁོ་རང་ཚོ་གི་བདག་ལས་སྐྱེ་བར་འཛིན་པའི་གི་དམ་བཅའ་དེ་བཟློག་གི་མེད་སོང་ན་ནི་དེའི་ཚེ་ངོ་ཚ་མེད་པ་ཉིད་ཀྱིས་ད་ཁོ་རང་ཚོ་ཁས་བླངས་ནང་འགལ་གཏུགས་ནས་འགལ་བ་བརྗོད་པའི་ཐལ་འགྱུར་གྱི་སྟེང་ནས་ནང་འགལ་གཏུགས་བཞག་ན་ཡང་འཁོར་གསུམ་བསྐོར་བཞག་ན་ཡང་ད་རུང་ཁས་མ་ལེན་སོང་ན།

དེའི་ཕྱིར་ན་སློབ་དཔོན་ནི་གནས་མ་ཡིན་པ་ལ་ཡང་རྗེས་སུ་དཔག་པ་འཆད་པར་བྱེད་པ་ན། རྒྱུ་མཚན་དེ་ཉིད་ཀྱི་ཕྱིར་ན་དེ་ནི་སློབ་དཔོན། སངས་རྒྱས་བསྐྱངས་ཀྱིས། ཕྱི་རོལ་མུ་སྟེགས་གྲངས་ཅན་པ་ལ་ཁས་བླངས་ནང་འགལ་གྱི་སྒོ་ནས་འགལ་བར་གྱུར་པའི་ཐལ་འགྱུར་ལ་བརྟེན་ནས་དེ་ནས་ཕ་རོལ་པོ་གྱི་ལོག་རྟོག་བཟློག་མ་ཐུབ་སོང་ན། ད་སློབ་དཔོན་གྱིས་དེ་ནི། རིགས་པ་ཁས་མི་ལེན་པའི་སྨྱོན་པ་ཅིག། དེ་ནི་རང་རྒྱུད་ཀྱི་གཏན་ཚིགས་བཀོད་པའི་གནས་མ་ཡིན་པ་ཧ་གོ་གི་རེད་གཅིག་ནི་གནས་མ་ཡིན་པ་དེ་གོ་བ་ལེན་དགོས་རང་རྒྱུད་ཀྱི་གཏན་ཚིགས་བཀོད་པའི་ཡུལ་མ་ཡིན་པ། དེ་འདྲའི་ཅིག་ལ་གོ་བ་ལེན་ཆོག། གཉིས་ནི་གནས་མ་ཡིན་པ་ཟེར་ཡོང་དུས་སློབ་དཔོན་སངས་རྒྱས་བསྐྱངས་ཁོ་རང་ཐལ་འགྱུར་བ་གཅིག་རེད། སློབ་དཔོན་སངས་རྒྱས་བསྐྱངས་ཐལ་འགྱུར་བ་ཡིན་དུས་དབང་པོ་རྣོན་པོ་རེད། རྣོན་པོའི་རྣོན་པོ་ཡིན་པའི་རྒྱུ་མཚན་གྱིས། དོན་དམ་དཔྱོད་བྱེད་ཀྱི་རིགས་པ་གིས་དོན་དམ་གཏན་ལ་ཕབ་ཡོང་དུས་ནི་དེ་ནི་མཐའ་བཞི་གང་དུ་ཡང་འཛིན་པའི་འཛིན་པ་དེ་ཞིག་འགྲོ་གི་རེད་བ་ཡོད་མེད་ཡིན་མིན་ད་བདག་ལས་སྐྱེ་བ་ཡིན་པ་མིན་པ་གཉིས་ཀ་གཉིས་མིན་གྱི་མཐའ་བཞི་དུ་འཛིན་པའི་འཛིན་པ་ཞིག་བསྡད་ཀྱི་རེད། འཛིན་པ་ཞིག་བསྡད་འོང་དུས་དེ་དོན་དམ་གཏན་འབེབས་ཀྱི་སྐབས་ཡིན་དུས་དོན་དམ་གཏན་འབེབས་ཀྱི་སྐབས་དེ་ལ་དབུ་མ་ཐལ་འགྱུར་བ་ལ་མཚོན་སོང་ན་དེ་ནི་རང་རྒྱུད་ཀྱི་གཏན་ཚིགས་བཀོད་པ་ནི།

གང་ལྟར་འཛིན་ཟེར་བ་དེ་ནི་སྤྱིར་བཏང་རྟོག་པ་ཙམ་གཅིག་གི་སྟེང་ནས་བསམ་བློ་དང་འཛིན་པ་ཡོད་མེད་གཅིག་དེ་ནི་དེ་དང་དེའོ་སྙམ་དུ་འཛིན་པའི་འཛིན་པ་དེ་མེད་དགོས་ཀྱི་རེད། དེས་ན་གང་ལྟར་དོན་དམ་གྱི་དོན་ལ་ད་གཞན་ལ་རྩོད་པའི་སྐབས་སུ་ཡང་དེའི་དེ་ནས་རྩོད་པ་ལ་བརྟེན་ནས་སྐྱེས་པའི་རིགས་ཤེས་དེས་དོན་དམ་བདེན་པ་རྟོགས་ཀྱི་ཡོད་རེད་དོན་དམ་བདེན་པ་རྟོགས་པའི་སྐབས་བློ་དེའི་ངོ་ལ་དེ་ནི་ཡོད་མེད་ཡིན་མིན་གང་དུ་ཡང་འཛིན་པའི་འཛིན་པ་མེད་དེ་རེད་མེད་ན་ད་དམ་བཅའ་མེད་ཟེར་དགོས་ཀྱི་རེད། དོན་དམ་དམ་བཅའ་མེད་སོང་ན་དེ་ནི་ག་རེ་བསྒྲུབ་དགོས་ཀྱི་རེད་སྒྲུབ་བྱེད་དུ་གྱུར་པའི་གཏན་ཚིགས་འགོད་ས་འགྲོ་གི་ཡོད་མ་རེད།

དོན་དམ་གཏན་འབེབས་ཀྱི་སྐབས་སུ་རང་ལ་ཁས་ལེན་གང་ཡང་མེད་བཞིན་དུ་ད་རུང་རང་རྒྱུད་ཀྱི་གཏན་ཚིགས་བཀོད་ན་རང་རྒྱུད་ཀྱི་གཏན་ཚིགས་ལ་དགའ་བ་ཙམ་གྱིས་མངོན་པར་མཚོན་གི་རེད་མ་གཏོགས་དེས་རང་རྒྱུད་ཀྱི་གཏན་ཚིགས་བཀོད་པ་ལ་ནུས་པ་རྩ་བ་ཉིད་ནས་ཡོད་མ་རེད་ག་རེ་བྱས་ཟེར་ན་རང་རྒྱུད་ཀྱི་གཏན་ཚིགས་ཟེར་རྒྱུ་དེ་གཙོ་བོ་དེ་ནི་དམ་བཅའ་གཅིག་འཛིན་པ་གཅིག་ཡོད་ནས་དེའི་སྒྲུབ་བྱེད་ཀྱི་རིགས་པ་གཅིག་བཀོད་དགོས་ཀྱི་རེད་བ་འོ་དེ་འདུག་འདིའི་སྐབས་སུ་འཛིན་པ་མེད་པས་ན་དེའི་སྒྲུབ་བྱེད་ཀྱི་རིགས་པ་བཀོད་པ་དེ་རང་ཉིད་དང་རྗེས་སུ་དཔག་པ་ལ་དགའ་བ་འདིའི་རྗེས་སུ་དཔག་པ་ཟེར་རྒྱུ་དེ་རྗེས་དཔག་ཚད་མ་ཟེར་གི་ཡོད་མ་རེད་འདིའི་སྐབས་ཀྱི་རྗེས་སུ་དཔག་པ་ཟེར་རྒྱུ་དེ་རང་རྒྱུད་ཀྱི་གཏན་ཚིགས་འོ་དེ་ཟེར་གི་ཡོད་རེད། རང་རྒྱུད་ཀྱི་གཏན་ཚིགས་ཟེར་རྒྱུ་དེ་ཡང་རྟགས་ཡང་དག་ཡིན་ཚད་རང་རྒྱུད་ཀྱི་གཏན་ཚིགས་ཡིན་ཟེར་དགོས་ཀྱི་ཡོད་མ་རེད། འདིའི་སྐབས་ཀྱི་རང་རྒྱུད་ཀྱི་གཏན་ཚིགས་ཟེར་རྒྱུ་དེ་དེ་ནས་འཛིན་པ་དང་བཅས་པའི་སྒོ་ནས་གཏན་ཚིགས་བཀོད་པ་དེ་ལ་རང་རྒྱུད་ཀྱི་གཏན་ཚིགས་ཟེར་གྱི་ཡོད་པ་མངོན་པར་བྱས་པ་ཡིན་ནོ། མངོན་པར་བྱས་པ་ཡིན་ནོ། དབུ་མ་པ་ཡིན་ན་རང་གི་རྒྱུད་ཀྱི་རྗེས་སུ་དཔག་པར་བྱ་བ་རིགས་པ་ཡང་མ་ཡིན་ཏེ་ཟེར་ཡོང་དུས་དབུ་མ་པ་ཡིན་ཚད་ཐམས་ཅད་རང་རྒྱུད་ཀྱི་གཏན་ཚིགས་མི་བཀོད་པས་ཁྱབ་ཟེར་ན་འགྲིག་གི་མ་རེད། དཔེར་ན། སློབ་དཔོན་ཟླ་བ་གྲགས་པས་ཡང་ཐ་སྙད་ཙམ་དུ། དེ་ནས་ཕུང་པོ་ལྔའི་རྣམ་གཞག་དང་དེ་ནང་བཞིན་ཚོར་བ་འདུ་ཤེས་འདུ་བྱེད་དེ་ཚོ་ལ་མཚན་ཉིད་བཞག་ནས་རྣམ་གཞག་བཤད་གི་ཡོད་བ་དེའི་སྐབས་སུ་ཡང་རང་རྒྱུད་ཀྱི་གཏན་ཚིགས་བཀོད་ཆོག་གི་ཡོད་རེད། དེ་ནང་བཞིན། སློབ་དཔོན་ཟླ་བ་གྲགས་པས་དེ་ནས། སྒྲ། མི་རྟག་པར་ཡང་སྒྲུབ་པའི་གཏན་ཚིགས་བཀོད་ཆོག་གི་ཡོད་རེད་དབུ་མ་པ་ཡིན་ཚད་ཐམས་ཅད་ཀྱིས་རང་གི་རྒྱུད་ཀྱི་གཏན་ཚིགས་རྩ་བ་ཉིད་ནས་མི་བཀོད་པས་ཁྱབ་འདུག་ཟེར་གི་ཡོད་མ་རེད།

རང་རྒྱུད་ཀྱི་གཏན་ཚིགས་ཀྱིས་གཏན་ལ་འབབ་རྒྱུ་དེ་རྣམ་གྲངས་པའི་དོན་དམ་ཙམ་གཅིག་མ་གཏོགས་རྣམ་གྲངས་མ་ཡིན་པ། འགྲོ་ཐུབ་ཀྱི་མི་འདུག་རྒྱུ་མཚན་གང་རེད་ཟེར་ཡོང་དུས་རང་རྒྱུད་ཀྱི་གཏན་ཚིགས་ལ་བརྟེན་ནས་ངེས་པར་ན་ཆོས་ཅན་མཐུན་སྣང་དུ་གྲུབ་པའི་སྒོ་ནས། དོན་དམ་པར་མེད་ཀྱང་ཐ་སྙད་དུ་ཡོད་ཅེས་པ་ལྟ་བུའི་དོན་དམ་པར་མེད་པའི་འཛིན་པ་ཐ་སྙད་དུ་ཡོད་པའི་འཛིན་པ། དེ་འདྲའི་གི་འཛིན་པ་དང་བཅས་པའི་སྒོ་ནས་དེ་ནི་གཏན་ལ་འབབ་དགོས་འདུག་དེ་ཡིན་དུས་ནི་དབུ་མ་པ་ཆོས་ཅན་ཁྱོད་ཡིན་ན། དོན་དམ་གཏན་འབེབས་ཀྱི་སྐབས་སུ་རང་གི་རྒྱུད་ཀྱི་རྗེས་སུ་དཔག་པར་བྱ་བ་ནི་རིགས་པ་ནི་མ་ཡིན་ཏེ། ད་འདི་རང་རྒྱུད་པ་གིས་ཁས་ལེན་གྱི་མ་རེད་ཁོ་རང་ཚོ་གིས་རིགས་ཟེར་གྱི་རེད། དོན་དམ་གཏན་འབེབས་ཀྱི་སྐབས་སུ་རང་གི་རྒྱུད་ཀྱི་གཏན་ཚིགས་རིགས་དེའི་རྒྱུ་མཚན་གྱིས་དེ་ནི་སངས་རྒྱས་བསྐྱངས་ཀྱིས་རང་གི་རྒྱུད་ཀྱི་གཏན་ཚིགས་མ་བཀོད་པའི་རྒྱུ་མཚན་གྱིས་འཐད་ཀྱི་མི་འདུག་ཟེར་ནས་ཚུར་རྩོད་ཡོང་གི་ཡོད་རེད་དེ་ཐལ་འགྱུར་བ་གིས་དེ་ཁས་ལེན་གྱི་ཡོད་མ་རེད་དབུ་མ་པ་ཡིན་ན་དོན་དམ་གཏན་འབེབས་ཀྱི་སྐབས་སུ་རང་གི་རྒྱུད་ཀྱི་རྗེས་སུ་དཔག་པར་བྱ་བ་རིགས་པ་མ་ཡིན་པས་ཁྱབ་ཟེར་གྱི་རེད་གཅིག་ནས་དོན་དམ་གཏན་འབེབས་ཀྱི་སྐབས་རེད་གཉིས་ནས་མཉམ་བཞག་གི་སྐབས་གསུམ་ནས་དེ་ནི་དོན་དམ་ལ་གཞན་ལ་རྩོད་པའི་སྐབས་ད་གསུམ་པོ་དེ་ལ་ཁས་ལེན་མེད་ཟེར་གྱི་རེད་རིགས་པ་མ་ཡིན་ཏེ། རྒྱུ་མཚན་ག་རེ་ཟེར་ན་ཕྱོགས་གཞན་ཁས་བླངས་པ་མེད་པའི་ཕྱིར་ཟེར་གྱི་འདུག་ཕྱོགས་གཞན་ཁས་བླངས་པ་མེད་པའི་ཕྱིར་ཡང་དེ་དབུ་མ་ཐལ་འགྱུར་བ་ཡིན་ན་ཕྱོགས་གཞན་ཁས་བླངས་པ་མེད་པས་ཨེ་ཁྱབ་ཅེ་ན་དེ་ཁྱབ་གི་མ་རེད་དབུ་མ་ཐལ་འགྱུར་བ་གིས་ཡང་ཐ་སྙད་ཙམ་དུ་དེ་ནས་ཕུང་པོ་ལྔའི་རྣམ་གཞག་ཀྱང་བྱེད་ས་དང་ལམ་གྱི་རྣམ་གཞག་ཀྱང་བྱེད་གི་ཡོད་རེད་དེ་ཚོ་ཁས་ལེན་གི་ཡོད་རེད་རེད་དེ་དོན་དམ་གཏན་འབེབས་ཀྱི་སྐབས་སུ་དོན་དམ་གཏན་ལ་འབེབས་བྱེད་ཀྱི་རིགས་པ་དེ་ལ་བརྟེན་ནས་སྐྱེས་པའི་ངེས་ཤེས་གཅིག་གི་ངོས་ནས་ས་དང་ལམ་གྱི་རྣམ་གཞག་ཡོད་བསམ་པའི་འཛིན་པ་གཅིག་དང་ཡང་ན་མེད་བསམ་པའི་འཛིན་པ་གཅིག་རྩ་བ་ཉིད་ནས་མེད་དགོས་གི་ད་གལ་སྲིད་ཡོད་ན་དེའི་བློ་དེ་གིས་དོན་དམ་གཏན་ལ་འབེབས་ཐུབ་གི་ཡོད་མ་རེད་དེའི་རྒྱུ་མཚན་གྱིས་ང་ཚོ་གིས་དོན་དམ་གཏན་ལ་འབེབས་ཐུབ་གི་འདུག་དང་མི་འདུག་རང་རང་གི་ཉམས་མྱོང་གི་སྟེང་ནས་བསམ་བློ་གཏང་དགོས་ན་ངེས་པར་ན་རང་རང་གི་འཛིན་པ་དེ་ཤེས་ཀྱི་འདུག་དང་མི་འདུག་དེའི་སྒང་ནས་བསམ་བློ་གཏང་དགོས་རེད་མ་གཏོགས། ཚིག་རྐྱང་རྐྱང་གི་སྟེང་ནས་སྤྲོས་བྲལ་ཟེར་ཡ་དང་དོན་དམ་ཟེར་ཡ་དེ་ག་ཚོད་བཤད་ཐུབ་པ་ཙམ་གྱིས་དོན་དམ་གཏན་ལ་འབེབས་ཐུབ་གི་མི་འདུག་དེའི་རྒྱུ་མཚན་གྱིས་ངེས་པར་ན་དེ་ནི་ཕྱོགས་གཞན་ཁས་བླངས་པ་མེད་པའི་ཕྱིར། འདིའི་ཁས་བླངས་ཟེར་རྒྱུ་དེའང་ང་ཚོས་ཁས་བླངས་ཟེར་ཡ་གི་ནང་དོན་དེ་གོ་དགོས་ཀྱི་ཡོད་རེད། ཁས་བླངས་གི་ནང་དོན་དེ་འདིའི། རིགས་པ་དྲུག་ཅུ་པ་གི་ནང་ན་སོང་ཡོང་དུས་དངོས་པོར་ཁས་ལེན་ཡོད་ན་ནི་འདོད་ཆགས་ཞེ་སྡང་མི་བཟད་འབྱུང། ལྟ་བ་མ་རུངས་ཡོངས་སུ་འབྱུང་དེ་ལས་ཀྱང་ནི་རྩོད་པར་འགྱུར་ཟེར་ཡོང་དུས་དེ་ནི་ཁས་ལེན་ཟེར་རྒྱུ་དེ་འཛིན་པ་ཅིག་ལ་བྱས་བཞག་འདུག་ག་རེ་ཟེར་ཡོང་དུས་དངོས་པོར་ཁས་ལེན་ཡོད་ཟེར་ཡོང་དུས་དངོས་པོར་འཛིན་པ་ཡོད་ན་ཟེར་གོ་དགོས་འདུག་དངོས་པོར་འཛིན་པ་ཟེར་ན་བདེན་འཛིན་ཡོད་ན་ཟེར་གོ། བདེན་འཛིན་ཡོད་ཚར་ནས་བཟུང་སྟེགས་པའི་གདགས་གཞི། ཕུང་པོ་ལྔ་པོ་འདི་ལ་བདེན་འཛིན་ཡོད་ན་དེ་ལ་བརྟེན་ནས་ཆགས་པ་སྐྱེ་ཡོང་དགོས་རེད། དེ་དང་མ་འཕྲོད་པ་ཅིག་བྱུང་ན་དེ་སྤང་འདོད་ཀྱི་ཞེ་སྡང་སྐྱེ་ཡོང་དགོས་རེད། དེའི་རྒྱུ་མཚན་གྱིས་འདོད་ཆགས་ཞེ་སྡང་ཚང་མ་ལ་ཕུང་པོ་ལ་བདེན་འཛིན་ཞུགས་ན་དེ་ལ་བརྟེན་ནས་འདོད་ཆགས་ཞེ་སྡང་སྐྱེ་ཡོང་གི་འདུག་དེ་ཡོང་དུས་དེ་ལ་བརྟེན་ནས་རང་ལ་དགོས་རྒྱུ་དེ་ཚུར་ལོན་ཞིག་མི་དགོས་རྒྱུ་དེ་ཕར་སྤང་ཨ་ཐུབ་བྱས་ནས་ད་རྩོད་པ་ཡང་དེ་ལ་བརྟེན་ནས་ཡོང་བསྡད་ཀྱི་འདུག་ཨོ་དེ་འདྲའི་སྟེང་ནས་རིགས་པ་དྲུག་ཅུ་པའི་ནང་འདི་རེད་རིགས་པ་དྲུག་ཅུ་པའི་ནང་ལོགས་ལ་དེ་ནས་འདོད་ཆགས་ཞེ་སྡང་མི་བཟད་འབྱུང་དེ་ལས་ཀྱང་ནི་རྩོད་པར་འགྱུར་ཟེར་རྒྱུ་གི་སྟེང་ནས་ཁས་ལེན་ཟེར་རྒྱུ་དེ་འཛིན་པ་ཅིག་ལ་བཤད་ཡོང་དགོས། དེའི་སྟེང་ནས་ཁས་ལེན་དེ་གོ་བ་ལེན་དགོས་རེད། མ་གཏོགས་ཁས་ལེན་ཟེར་རྒྱུ་དེ་ཚིག་གི་སྟེང་ནས་འོ་འདི་རེད་ཟེར་བ་ཙམ་གྱི་ཁས་ལེན་སོང་བའི་གོ་ཆོད་གི་ཡོད་མ་རེད། མ་གཏོགས་ཚིག་གི་སྟེང་ནས་ད། སློབ་དཔོན་ཀླུ་སྒྲུབ་ཀྱིས་ཡང་བདག་ལས་མ་ཡིན་གཞན་ལས་མིན་གཉིས་ལས་མ་ཡིན་རྒྱུ་མེད་མིན་དངོས་པོ་གང་དག་གང་ན་ཡང་སྐྱེ་བ་ནམ་ཡང་ཡོད་མ་ཡིན་ཟེར་ཡོང་དུས་དངོས་པོ་གང་དག་ཆོས་ཅན་སྐྱེ་བ་ནམ་ཡང་ཡོད་པ་མ་ཡིན་ཏེ་ཟེར་ནས་སྐྱེ་བ་ནམ་ཡང་ཡོད་པ་མ་ཡིན་ཟེར་རྒྱུ་གི་ཚིག་བརྗོད་ཡོང་གི་འདུག་དེ་ཙམ་ལ་ཁས་ལེན་ཟེར་གི་ཡོད་མ་རེད། ཡིན་ནའང་ང་ཚོ་ནམ་རྒྱུན་རྩོད་པ་རྩོད་འོང་དུས་ཕ་རོལ་པོ་གིས་ཁས་ལེན་དང་མི་ལེན་དེ་ཁོའི་གི་ཚིག་གི་སྟེང་ནས་བཤད་མི་བཤད་ཙམ་གི་སྟེང་ནས་ཁྱོས་ད་ལྟ་ཁས་ལེན་སོང་ཁྱོད་རང་དེ་འདྲའི་ཟེར་སོང་བ་ཟེར་གི་རེད། འོ་དེ། ཐ་སྙད་ཀྱི་རྩོད་པའི་དབང་དུ་བྱས་ན་ཕར་ཆེར་ཚིག་གི་སྟེང་ནས་བཤད་ཆོག་གི་རེད་དེ་དོན་དམ་དཔྱོད་བྱེད་ཀྱི་རིགས་ཀྱི་དབང་དུ་བྱས་སོང་ན་ཚིག་གི་བརྗོད་པ་ཙམ་གྱི་སྟེང་ནས་ཕ་རོལ་པོ་གིས་ཁས་ལེན་ཟེར་ནས་འགྲོ་ཐུབ་ཀྱི་ཡོད་མ་རེད་ཁས་ལེན་ཟེར་རྒྱུ་དེ་ངེས་པར་ན་འཛིན་པ་ཡོད་མེད་ལ་ལྟ་དགོས་རེད་ད་གནད་འགག་གཙོ་བོ་ངོ་མ་དེ་དེའི་སྟེང་ནས་གོ་བ་ལེན་དགོས་དེའི་རྒྱུ་མཚན་གྱིས་དེ་ནི་ངེས་པར་ཁས་བླངས་པ་མེད་པའི་ཕྱིར་རོ། ཡ། དེ་ཡིན་དུས། དབུ་མ་ཐལ་འགྱུར་པ་ཡིན་ན་དོན་དམ་གཏན་འབེབས་ཀྱི་སྐབས་སུ་ཁས་ལེན་མེད་པའི་ཁྱད་པར་དེ་ག་འདྲས་སྒྲུབ་དགོས་ཀྱི་རེད་ཟེར་བ་འདི་དབུ་མ་ཐལ་འགྱུར་པ་དང། མཚན་ཉིད་པ་དེ་ལ། དེ་ནས་སློབ་དཔོན་འཕགས་པ་ལྷ་དང་དཔལ་མགོན་འཕགས་པ་ཀླུ་སྒྲུབ་དེ་ཚོ་འཇོག་དགོས་ཀྱི་རེད་བ། དེ་ཚོ་གིས་དོན་དམ་གཏན་འབེབས་སྐབས་སུ་ཁས་ལེན་མེད་ཟེར་ནས་ཁོ་རང་ཚོས་གི་གསུང་བཞག་འདུག་ཨ་ཟེར་གྱི་རེད། དེ་སྐད་དུ་ཡང་འཕགས་པ་ལྷས། དབུ་མ་བཞི་བརྒྱ་པའི་ནང་ལོགས་ལ། ཡོད་དང་མེད་དང་ཡོད་མེད་ཅེས་ཕྱོགས་ནི་གང་ལ་ཡང་ཡོད་མིན་པ་དེ་ལ་ཡུན་ནི་རིང་པོ་ནའང་ཀླན་ཀ་བརྗོད་པར་ནུས་མ་ཡིན། དོན་དམ་གཏན་འབེབས་ཀྱི་སྐབས་སུ་ཏུང་ཧྲི་རིགས་པས་བརྟག་དཔྱད་བྱེད་ཡོང་དུས་བུམ་པ་ཡོད་ཟེར་ནས་བཞག་ཐུབ་དགོས་མ་རེད་མེད་ཟེར་ནས་བཞག་ཐུབ་དགོས་མ་རེད་ཡོད་མེད་གཉིས་ཀ་ཡིན་ཟེར་ནས་ཡོད་བཞག་ཐུབ་དགོས་མ་རེད་དེ་མི་ཐུབ་ཡོང་དུས་མི་ཐུབ་པའི་རྒྱུ་མཚན་གང་རེད་ཟེར་ན་དེར་འཛིན་པའི་འཛིན་པ་དེ་ཞིག་འགྲོ་གི་རེད་འཛིན་པ་དེ་ཞིག་ཡོང་དུས་ནི་དེ་ནི་ཡོད་མེད་ཡོད་མིན་ལ་སོགས་པ་གི་ཕྱོགས་གང་ན་ཡང་དེ་ནི་དབུ་མ་ཐལ་འགྱུར་པ་ལ་ཡོད་གི་ཡོད་མ་རེད་དབུ་མ་པ་ལ་མེད་ཟེར་ད་དེ་སྐབས་སུ་དབུ་མ་པ་ཟེར་དུས་ནི་ཕར་ཆེར་ཐལ་འགྱུར་པ་གཅིག་མ་གཏོགས་རང་རྒྱུད་པ་ད་རུང་མེད་པའི་སྐབས་རེད་བ་ཕྱོགས་ནི་གང་ལ་ཡང་ཡོད་པ་མིན་པ། དེ་ལ་ཡུན་ནི་རིང་པོ་ནའང་ཀླན་ཀ་བརྗོད་པར་ནུས་མ་ཡིན་ཟེར་འོང་དུས་དེ་འདྲའི་གི་གྲུབ་མཐའ་འཛིན་བསྡད་མཁན་དེ་ཚོ་ལ་ཡུན་རིང་པོའི་བར་དུ་སྐྱོན་བརྗོད་བྱས་སོང་ན་ཡང་སྐྱོན་འཇུག་གི་མ་རེད་རྒྱུ་མཚན་གང་རེད་ཟེར་ན་ཁོ་ལ་འཛིན་པ་མི་འདུག་འཛིན་པ་མེད་སོང་ན་སྐྱོན་ག་འདྲའི་བརྗོད་དགོས་ཀྱི་རེད་ཚིག་ནང་འགལ་གཏུག་པ་ཙམ་གཅིག་རེད་མ་གཏོགས་དོན་ངོ་མར་སྐྱོན་འགྲོ་གི་ཡོད་མ་རེད་བ། འོ་དེ་ཟེར་གྱི་རེད་ཞེས་བཤད་དོ། དེའི་ནང་བཞིན་དེ་ནི་སློབ་དཔོན་ཀླུ་སྒྲུབ་ཀྱིས་རྩོད་པ་བཟློག་པ་ལས་ཀྱང་གལ་ཏེ་ངས་དམ་བཅས་འགའ་ཡོད་དེས་ན་ང་ལ་སྐྱོན་འདི་ཡོད་ཟེར་རྒྱུ་དེ་སློབ་དཔོན་ཀླུ་སྒྲུབ་ཀྱིས་ཁོ་སྤྱིར་བཏང་གི་དམ་བཅའ་རྩ་བ་ཉིད་ནས་མེད་དོ་ཟེར་གྱི་ཡོད་མ་རེད་བ་དོན་དམ་གཏན་འབེབས་ཀྱི་སྐབས་སུ་དོན་དཔྱོད་རིགས་པ་དེ་ལ་བརྟེན་ནས་དོན་དཔྱོད་རིགས་པ་གིས་བུམ་པ་སྐྱེ་མེད་ཉིད་དུ་ཡང་འཛིན་པ་མེད་ལ་དོན་དཔྱོད་རིགས་པ་ལ་བརྟེན་ནས་བུམ་པ་དེ་ནི་བུམ་པ་ཡིན་ཉིད་དུ་ཡང་འཛིན་པ་མེད། འོ་དེ་དུས་བུམ་པ་བུམ་པ་ཡིན་པར་འཛིན་པ་མིན་པར་འཛིན་པ་གཉིས་ཀར་འཛིན་པ་གཉིས་མིན་དུ་འཛིན་པའི་འཛིན་པ་གང་ཡང་མེད་ཟེར་གྱི་རེད། གལ་ཏེ་དེ་འདྲའི་གི་འཛིན་པའམ་དམ་བཅའ་འགའ་ཞིག་ང་ལ་ཡོད་སོང་ན་དེས་ན་ང་ལ་སྐྱོན་དེ་ཡོད་སྲིད་ད་དེའི་སྐབས་སུ། ངོ་མ་སྐྱོན་གཅིག་བརྗོད་ཆོག་གི་རེད་གང་རུང་གཅིག་ཁས་ལེན་སོང་རོགས་ད་དེ་དུས་སྐྱེ་བ་མ་གྲུབ་སོང་ན་སྐྱེ་མེད་གྲུབ་སྟངས་ཡོག་མ་རེད་ཟེར་བྱས་ནས་སྐྱེ་མེད་ཁས་ལེན་ན་དེ་ལ་སྐྱོན་བརྗོད་ཆོག་གི་རེད་དེ་འོ་དེ་ཡོག་མ་རེད་དེས་ན་ང་ལ་སྐྱོན་དེ་ཡོད། ང་ལ་དམ་བཅའ་མེད་པས་ན་ང་ནི་སྐྱོན་མེད་ཁོ་ན་ཡིན་དེའི་སྐབས་སུ་དམ་བཅའ་མེད་ཟེར་རྒྱུ་དེ་ཁས་ལེན་མེད་པས་ན་འདི་འཛིན་པ་མེད་པས་ན་ཟེར་གྱི་རེད། དེའང་དོན་དམ་གཏན་འབེབས་ཀྱི་སྐབས་དེ་རྩི་དགོས་རེད། གལ་ཏེ་མངོན་སུམ་ལ་སོགས་པའི་དོན་གྱིས་འགའ་ཞིག་དམིགས་ན་ནི་སྒྲུབ་པའམ་བཟློག་པར་བྱ་ན་དེ་མེད་ཕྱིར་ང་ལ་ཀླན་ཀ་མེད་ཟེར་འོང་དུས་སྤྱིར་བཏང་གི་མངོན་སུམ་ལ་སོགས་པའི་ཐ་སྙད་ཚད་མས་དམིགས་མིན་དེ་རྩི་གི་མི་འདུག་ཨ། དོན་དཔྱོད་རིགས་པས་དོན་དམ་གཏན་འབེབས་ཀྱི་སྐབས་སུ་དབུ་མ་འཇུག་པའི་སྐབས་སུ་རིགས་དེས་ཐ་སྙད་དུ་ཡང་རིགས་མིན་པས་ཁྱོད་ཀྱི་སྐྱེ་བ་གང་གིས་ཡིན་པར་འགྱུར་གསུངས་པ་ལྟར་དུ་མཐའ་བཞི་སྐྱེ་འགོག་གི་རིགས་པ་འདྲ་བོས་བརྟགས་ཤིང་དཔྱད་སོང་ན་བུམ་འཛིན་མངོན་སུམ་གྱིས་བུམ་པ་མཐོང་གི་རེད་ཟེར་ན་མཐོང་གི་མ་རེད་འོ་ན་བུམ་པ་མེད་པ་མཐོང་གི་རེད་ཟེར་ན་དེའང་སྒྲུབ་ཐུབ་གི་མ་རེད་མདོར་ན་དོན་དཔྱོད་རིགས་པ་མཐའ་བཞི་སྐྱེ་འགོག་གི་རིགས་པ་གིས་བརྟགས་ཤིང་དཔྱད་སོང་ན་བུམ་འཛིན་མིག་ཤེས་ཀྱིས་བུམ་པ་ཡོད་མེད་ཡིན་མིན་གང་འཇོག་ཐུབ་ཀྱི་མི་འདུག་དེའི་རྒྱུ་མཚན་གྱིས་མངོན་སུམ་དང་དེའི་ནང་བཞིན་དེ་ནི་རྗེས་དཔག་དང། ལུང་ཚད་མ་ལ་སོགས་པ་གང་གིས་ཀྱང་དེ་ནི་དམིགས་རྒྱུ་ཡོད་མ་རེད་འགའ་ཞིག་དམིགས་རྒྱུ་ཡོད་སོང་ན་ནི་སྒྲུབ་པའམ་བཟློག་པར་བྱ་ན་དེ་ད་སྒྲུབ་པ་ཟེར་འོང་དུས་བུམ་པ་དམིགས་སོང་ན་བུམ་པ་ཡོད་ཟེར་གྱིན་ཚུར་སྒྲུབ་ཆོག་གི་རེད་བུམ་པ་མེད་པར་དམིགས་སོང་ན་བུམ་པ་མེད་ཟེར་གྱིན་བུམ་པ་ཕར་བཟློག་ཆོག་གི་རེད་འོ་དེ་འདྲའི་སྒྲུབ་པའམ་བཟློག་པར་བྱ་ན་དེ་མེད་ཕྱིར་ཟེར་འོང་དུས་ནི། དོན་དཔྱོད་རིགས་པས་གཏན་ལ་འབེབས་པའི་སྐབས་སུ་མངོན་སུམ་དང་རྗེས་དཔག་ལུང་གང་ལ་བརྟེན་ནས་ཀྱང་དེ་ནི་ཡོད་པར་ཚུར་སྒྲུབ་རྒྱུ་ཡང་ཡོད་མ་རེད་ལ། དེ་ནི་མེད་པར་ཕར་བཟློག་རྒྱུ་ཡང་ཡོད་མ་རེད་དེའི་རྒྱུ་མཚན་གྱིས་དེ་ནི་ང་ལ་ཀླན་ཀའམ་སྐྱོན་གང་ཡང་འཇུག་གི་མ་རེད་ཅེས་ནས་གསུངས་འདུག་གསུངས་ཕྱིར་ཅེས་གསུངས་སོ།

ད་དམ་བཅའ་བའི་དོན་འདི་གང་ཡིན་ཟེར་འོང་དུས་ནས་ད་བདག་ལས་སྐྱེ་བ་མེད་ཟེར་རྒྱུ་གི་འདིའི་སྐབས་ཀྱི་དམ་བཅའ་ཟེར་རྒྱུ་དེ་འཛིན་པ་ལ་བཤད་གི་ཡོད་མ་རེད་འདིའི་སྐབས་ཀྱི་དམ་བཅའ་ཟེར་རྒྱུ་དེ་ད་རྟགས་ཡང་འདི་ག་རེ་ཟེར་དགོས་རེད་རྟགས་ཀྱི་བསྒྲུབ་བྱ་ཟེར་ན་ཡང་འདྲ། དེ་ཟེར་དགོས་རེད་ད་དངོས་པོ་རྣམས་བདག་ལས་སྐྱེ་བ་མེད་དེ་ཞེས་པ་ལྟ་བུ་ཡང་མིན་ན་དངོས་པོ་རྣམས་དུས་ནམ་ཡང་སྐྱེ་བ་མེད་དེ་ཞེས་པ་ལྟ་བུ་དེ་ག་འདྲས་རེད་ཅེས་ནས་མུ་སྟེགས་གྲངས་ཅན་པ་རྣམས་ཀྱིས་ཡང་ཚུར་རྩོད་ན་ཟེར་གི་ཡོད་རེད། གལ་སྲིད་དེ་ནས་དབུ་མ་པ་གིས་དོན་དམ་གཏན་འབེབས་ཀྱི་སྐབས་གང་གི་ཚེ་ན་རང་གི་རྒྱུད་ཀྱི་རྗེས་སུ་དཔོག་པར་བྱ་བ་རྩ་བ་ནས་མ་བརྗོད་སོང་ན

འགལ་བ་རེད་ཨེ་ཟེར་གིར་དེང་དུས་གལ་ཏེ་འབྲས་བུའི་བདག་ཉིད་ལས་ཡིན་ན་ནི་གྲུབ་པ་ལ་སྒྲུབ་པ་ཡིན་ལ་ཟེར་འབྲས་བུའི་བདག་ཉིད་དུ་ཡོད་ན་ཡང་བསྐྱར་མི་སྐྱེ་བའི་ཕྱིར་མངོན་པར་གསལ་བའི་བུམ་པ་བཞིན་ཟེར་ནས་ཁོ་རང་ཚོས་ཟེར་གིར་བ། གལ་ཏེ་རྒྱུའི་བདག་ཉིད་དུ་ཡོད་པ་ལས་ནི་མི་སྐྱེ་བའི་ཕྱིར་ཟེར་གི་ཡོད་ན་ནི། རྒྱུད་བདག་ཉིད་དུ་ཡོད་པ་ཡིན་ན་སྐྱེ་བས་ཁྱབ། འགལ་བའི་རྟགས་ཆགས་འགྲོ་གི་འདུག་འགལ་བ་ཉིད་དུ་འགྱུར་ཏེ། རྒྱུ་མཚན་གང་རེད་ཟེར་ན་སྐྱེ་བ་དང་ལྡན་པ་ཐམས་ཅད་ནི་རྒྱུའི་བདག་ཉིད་དུ་ཡོད་པ་ཁོ་ན་སྐྱེ་བའི་ཕྱིར་རོ་ཞེས་བྱ་བར་གང་ལ་གྲངས་ཅན་པ་དག་གིས་ཕྱིར་ཟློག་པར་བྱེད་པར་འགྱུར་བ། བདག་ལས་སྐྱེ་བ་མེད་དེ། རང་གི་བདག་ཉིད་དུ་ཡོད་པ་རྣམས་ལ་ཡང་སྐྱེ་བ་ལ་དགོས་པ་མེད་དོ་ཞེས་པ་ལྟ་བུའི་སྒོ་ནས་ད་ལྟ་སངས་རྒྱས་བསྐྱངས་ཀྱིས་དགག་པ་བརྗོད་སྦྱར་བའོ། དེ་འདྲའི་དགག་པ་བརྗོད་པ་གང་ལ་མུ་སྟེགས་གྲངས་ཅན་པ་རྣམས་ཀྱིས་ཚུར་སྐྱོན་བརྗོད་ནས། རྒྱུའི་བདག་ཉིད་ལས་མི་ཡོད་པའི་ཕྱིར་ན་ཡང་བསྐྱར་མི་སྐྱེ་བར་ཐལ་ཟེར་ན་འགལ་རྟགས་ཆགས་འགྲོ་གི་འདུག་འབྲས་བུའི་བདག་ཉིད་དུ་ཡོད་པའི། བདག་ཉིད་དུ་ཡོད་པ་དེ་དག་ཐམས་ཅད་ཡང་བསྐྱར་མི་སྐྱེ་བར་ཐལ་ཟེར་ན་ནི་གྲུབ་ཟིན་སྒྲུབ་པ་ཆགས་འགྲོ་གི་འདུག་ཟེར་རྒྱུ། དེ་འདྲའི་སྐྱོན་དེ་ཚུར་བརྗོད་བཞག་པ་དེ་ལ་ཟེར་གི། འོ། དག་གིས་ཕྱིར་ཟློག་པར་བྱེད་པར་འགྱུར་བ།

བདག་ལས་སྐྱེ་བ་མེད་དེ་ཞེས་བྱ་བའི་རང་རྒྱུད་ཀྱི་དམ་བཅའ་ལྟ་ག་ལ་ཡོད། ནང་གི་སྐྱེ་མཆེད་ཐམས་ཅད་རང་གི་བདག་ཉིད་ལས་སྐྱེ་གི་མ་རེད་བསམ་པའི་འཛིན་པ་དང་བཅས་པའི་སྒོ་ནས་སངས་རྒྱས་བསྐྱངས་ཀྱིས་ཕར་ལན་རྒྱབ་གི་རེད་པས་ཟེར་ན་རྩ་ནས་རྒྱབ་གི་མ་རེད་གསུངས་བཞག་རེད་ཞེས་བྱ་བའི་རང་གི་རྒྱུད་ཀྱི་དམ་བཅའ་ལྟ་ག་ལ་ཡོད། ཁོ་བོ་ཅག་ནི་གང་ཞིག་གྲུབ་པ་ལ་སྒྲུབ་པ་ཉིད་དམ་འགལ་བའི་དོན་ཉིད་དུ་འགྱུར་ཞིང། གྲུབ་པ་ལ་སྒྲུབ་པ་ཉིད་གང་ཡིན་པ་དང་འགལ་བའི་དོན་ཉིད་གང་ཡིན་པ་དེ་སྤང་བར་བྱ་བའི་ཕྱིར་འབད་པ་བྱེད་པར་འགྱུར་བ་ཡོད་པའི་ཕྱིར་ཞེས་བྱ་བའི་གཏན་ཚིགས་ཀྱང་ག་ལ་ཡོད། དེ་འདྲའི་དམ་བཅའ་མེད་པར་མ་ཚད། སློབ་དཔོན་སངས་རྒྱས་བསྐྱངས་རྗེས་འབྲང་རྣམས་བཅས་པ་ཁོ་བོ་ཅག་ལ་ནི། གང་ཞིག་གྲུབ་པ་ལ་སྒྲུབ་པ་ཉིད་དམ་ཟེར་ད་གོང་དུ། དངོས་པོ་རྣམས་ཆོས་ཅན་བདག་ལས་སྐྱེ་བ་མེད་དེ་དེ་དག་གི་སྐྱེ་བ་དོན་མེད་པ་ཉིད་དུ་འགྱུར་བའི་ཕྱིར་དང་ཤིན་ཏུ་ཐལ་བར་འགྱུར་བའི་ཕྱིར་ཟེར་རྒྱུ་དེ་དག་ཟེར་རྒྱུ་དེ་གི་བདག་གི་བདག་ཉིད་དུ་ཡོད་པ་དེ་དག་ཟེར་ནས་བཤད་དགོས་རེད། བདག་གི་བདག་ཉིད་དུ་ཡོད་པ་ཟེར་ཡོང་དུས་གྲངས་ཅན་པས་གི། བདག་གི་བདག་ཉིད་དུ་ཡོད་པ་ཟེར་རྒྱུ་དེ་རྒྱུའི་བདག་ཉིད་དུ་ཡོད་པ་ཡང་བསྐྱར་མི་སྐྱེ་བར་ཐལ་ཟེར་དང་འབྲས་བུའི་བདག་ཉིད་དུ་ཡོད་པ་ཡང་བསྐྱར་མི་སྐྱེ་བར་ཐལ་ཟེར་གི་ཡོད་ཟེར་ནས་ཚུར་རྩོད་པ་རྩོད་བཞག་པ་རེད།

དེའི་སྐྱོན་དེ་སྤང་ཡོང་དུས་གྲུབ་པ་ལ་སྒྲུབ་པ་ཉིད་གང་ཡིན་པ་དང་འགལ་བའི་དོན་ཉིད་གང་ཡིན་པ་དེ་སྤང་བར་བྱ་བའི་ཕྱིར། གྲུབ་ཟིན་སྒྲུབ་པའི་གཏན་ཚིགས་སུ་འགྱུར་འགྲོ་གི་འདུག་ཟེར་རྒྱུ་དང་འགལ་རྟགས་སུ་འགྱུར་འགྲོ་གི་འདུག་ཟེར་རྒྱུ་གི་སྐྱོན་གཉིས་པོ་དེ་ཕར་སྤང་བར་བྱ་བའི་ཆེད་དུ་ད་གཏན་ཚིགས་དེ་ལ། དེ་དག་གི་བདག་ཉིད་དུ། དེ་དག་གི་སྐྱེ་བ་དོན་མེད་པ་ཉིད་དུ་འགྱུར་བའི་ཕྱིར་དང་ཤིན་ཏུ་ཐལ་བར་འགྱུར་བའི་ཕྱིར་ཟེར་རྒྱུ་གི། འགལ་བ་བརྗོད་པའི་ཐལ་འགྱུར་ལས་གཞན་དུ་གྱུར་པའི་གཏན་ཚིགས་ཡོད་པའི་ཕྱིར། འོ་དེ་འདྲའི་གཏན་ཚིགས་དེ་བརྗོད་ཀྱི་རེད་པས་ཟེར་ན་བརྗོད་ཀྱི་མ་རེད་གསུངས་བཞག་རེད།

གྲངས་ཅན་པས་བརྗོད་པའི་སྐྱོན་དེ་ཚོ་ལ། ཕར་ལན་བརྒྱབ་ཡ་གི་ཆེད་དུ་དངོས་པོ་རྣམས་ཟེར་རྒྱུའི་ཆོས་ཅན་མ་བཟུང་ནས་ནང་གི་སྐྱེ་མཆེད་རྣམས་བདག་ལས་སྐྱེ་བ་མེད་དེ་ཟེར་རྒྱུ་གི་དམ་བཅའ་ཡང་རང་རྒྱུད་ཀྱི་དམ་བཅའ་བཞག་དགོས་གི་མ་རེད། དེ་ནས་གཏན་ཚིགས་དེ་ཡང་འགལ་བ་བརྗོད་པའི་ཐལ་འགྱུར་གྱི་གཏན་ཚིགས་ལས་གཞན་དུ་གྱུར་པའི་ཡོད་པའི་ཕྱིར་ཟེར་བ་ལྟ་བུའི་རང་རྒྱུད་ཀྱི་གཏན་ཚིགས་ཡང་བརྗོད་དགོས་གི་མ་རེད། འོ་དེ་འདྲ་བྱས་ནས་ལན་བརྒྱབ་རྒྱུ་ག་ལ་ཡོད། དེའི་ཕྱིར་གཞན་གྱིས་སྨྲས་པའི་ཉེས་པར་ཐལ་བར་མི་འགྱུར་བ་ཉིད་ཀྱི་ཕྱིར། དེ་འདྲའི་ཕྱིར་ནི་བཤད་ཡོང་དུས། གཞན་གྱིས་སྨྲས་པའི་ཉེས་པ་དེ། ཡང་མིན་ན་གྲུབ་ཟིན་སྒྲུབ་པའི་གཏན་ཚིགས་ཆགས་འགྲོ་གི་འདུག་ཡང་མིན་ན་འགལ་བའི་གཏན་ཚིགས་སུ་ཆགས་འགྲོ་གི་འདུག་ཟེར་རྒྱུ་གོ་དེ་འདྲའི་གི་ཉེས་པ་དེ་སློབ་དཔོན་སངས་རྒྱས་བསྐྱངས་ལ་འབབ་གི་མ་རེད། དེ་མི་འབབ་པའི་རྒྱུ་མཚན་གྱིས་སློབ་དཔོན་སངས་རྒྱས་བསྐྱངས་ཀྱིས་དེའི་ལན་བརྗོད་པར་བྱ་བ་མ་ཡིན་ནོ། སློབ་དཔོན་སངས་རྒྱས་བསྐྱངས་ཀྱིས་ནི་དེ་སྐྱོན་དེ་བབས་ནས་སྐྱོན་དེ་སྤང་བའི་ཆེད་དུ་ལན་བརྒྱབ་དགོས་གི་རེད་ཟེར་ན་དགོས་གི་མ་རེད་གསུངས་ཞིག་རེད། བྱ་བ་མ་ཡིན་ནོ།